གསན་མཁན་རྣམ་པ་ཚོ་སྔ་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བདུན་པ་གྲོ་བཞིན་ཟླ་བའི་ཚེས་པ་ཉི་ཤུ་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དགུ་པའི་ཚེས་བཅུ་རེས་གཟའ་ཉི་མའི་སྔ་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་འདི་བཞིན་དབྱངས་སྒྲོལ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱི་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ད་རིང་གི་ལས་རིམ་ཁག་གི་ཐོག་མར་བཙན་བྱོལ་བོད་མི་རྣམས། ཀྱིས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་འཚོགས་བཞིན་པའི་དཔལ་འབྱོར་ཡར་ཐོན་ཅན་གྱི་རྒྱལ་ཁབ་ཉི་ཤུའམ G20ཞེས་པའི་ཚོགས་ཆེན་ཐོག་བོད་དེ་བཞིན་རྒྱ་ནག་གིས་བཙན་བཟུང་བྱས་པའི་རྒྱལ་ཁབ་ཅིག་ཡིན་སྐོར་སོགས་བོད་ཀྱི་གནད་དོན་གླེང་སློང་དགོས་པའི་དགོས་འདུན་བཏོན་གནང་སྟེ་རྒྱལ་སའི་ནང་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་གནང་ཡོད་པ་སོགས།

ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། བོད་མི་མང་སྤྱི་འཐུས་ཀྱི་སྐུ་ཚབ་ཚོགས་ཆུང་ནས་ཨེས་ཏོ་ནི་ཡའི་སྲིད་བློན་ལྕམ་ཁ་ཇཱ་ཁཱ་ལཱས་མཆོག་དབུས་པའི་ཆེ་མཐོའི་མི་སྣ་ཁག་མཇལ་འཕྲད་གནང་བ་དང་རྒྱལ་སྤྱིའི་ཚོགས་འདུ་ཁག་གི་ཐོག་མཉམ་ཞུགས་སོགས་གནང་འདུག་དེ་ཡང་བོད་མི་མང་གི་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་དང་སྤྱི་འཐུས་རྣམ་རྒྱལ་སྒྲོལ་དཀར་ལགས། སྤྱི་འཐུས་དོན་གྲུབ་བཀྲ་ཤིས་ལགས་དེ་བཞིན་སྤྱི་འཐུས་ཕུར་པ་རྡོ་རྗེ་ལགས་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་གིས་ཡུ་རོབ་ཁུལ་གྱི་རྒྱལ་ཁབ Estonia། ནང་སྤྱི་ཟླ་དྲུག་པའི་ཚེས་དགུ་ཉིན་གོ་ལ་ཧྲིལ་པོའི་དཀྱེལ་ཡངས་སྲིད་གཞུང་མཛའ་འབྲེལ་ལྷན་ཚོགས་སམ Government Partnership Global Summit ཞེས་པའི་ཚོགས་ཆེན་ཐོག་ཡུལ་དེའི་སྲིད་བློན་ལྕམ Kaja Kallas མཆོག་དང་མཇལ་འཕྲད་གནང་སྟེ་ཐེངས་འདིའི་གཞུང་འབྲེལ་ཕྱོགས་ཕེབས་ཀྱི་ལས་རིམ་ཁག་རེ་ཞིག་ལེགས་གྲུབ་ཟིན་འདུག་རྩ་བའི་སྤྱི་འཐུས་ཀྱི་སྐུ་ཚབ་ཚོགས་ཆུང་དེ་བཞིན་ཡུལ་དེའི་རྒྱལ་ས་ཏ་ལིན་ལ་ཕེབས་པའི་ཉིན་དེ

ནི་གཅིག་རེད་ད་གཞུང་འབྲེལ་མ་ཡིན་པའི་ཚོགས་པ་བྱས་རྒྱལ་སྤྱིའི་རང་བཞིན་གྱི་ཚོགས་པ་བྱས་དེ་འདྲས་ཧ་ལམ་བཅུ་གྲངས་ཤིག་ཡོད་བ་འདྲ་ཁོ་ཚོ་གི་མཉམ་འབྲེལ་བྱས་ནས་ད་ལྟ་ང་ཚོ་གཅིག་དེ་ཨ་རིའི་གི NDI སྐོར་ནོ་ཁོ་ཚོ་གི་ཚོགས་པ་དེ་རེད། སྤྱིར་བཏང་གི་ཚོགས་ཞུགས་པ་གི་ནང་ལོགས་ལ་ཨ་ནི་གཅིག་རྒྱལ་སྤྱིའི་ད་གྲོས་ཚོགས་འཐུས་མི་བྱས་ཨ་ནི་གཅིག་གཞུང་འབྲེལ་མ་ཡིན་པའི་ཚོགས་པ་དེ་ཚོ་གི་སྐུ་ཚབ་བྱས་ད་ག་ནང་བཞིན་མི་མང་རང་བཞིན་གི་སྐུ་ཚབ་འདི་ནི་གནད་ཡོད་མི་སྣ། ད་དེ་རིང་ད་ཕྱི་ཟླ་དགུ་བ་གི་ཚེས་ལྔ་ལ། ད་སྔོན་འགྲོ་གི་ཚོགས་འདུ་འདྲ་བོ་ཅིག་དེ་འདྲའི་ཟུར་གྱི་ཚོགས་འདུ་ཅིག་འཚོགས་སོང། ནི་སང་ཉིན་ནས་བཟུང་སྟེ་ད་ཚོགས་འདུ་ཉིན་བཞི། སང་ཉིན་དང་གནངས་ཉིན་དྲུག་དང་བདུན་གཉིས་ཆ་ལ་ཚོགས་འདུ་དངོས་གཞི་དེ་འཚོགས་ཀྱི་ཡོད་རེད་ད་ལྟ་ནས་ཚོགས་ཕྱིར་བ། རྒྱལ་ཁབ་མང་པོ་ཅིག་ནས་ཕེབས་ཡོད་ས་རེད་ཧ་ལམ། ཚོགས་བཅར་བ་ཉིས་སྟོང་ལྷག་ཙིག་ཡོད་པའི་སྐད་ཆ་འདུག་དེ་འདྲས་ཅིག་ད་ལྟ་འབྱོར་བསྡད་པའི་ད་རྒྱལ་ས། ཨིས་ཏོ་ནི་ཡ་གི་རྒྱལ་ས། ཐཱ་ལིན་སྐོང་དེ་ལ་འབྱོར་བསྡད་པའི་ཡོད་ས་རེད། ད་སོག་འདི་ཚོགས་ས་ས་གནས་མང་པོ་ཞིག་རྒྱལ་ས་ཞབས་ཏང་ཨི་སི་ཏོ་ནི་ཡ་གི་རྒྱལ་ས་གྲོང་ཁྱེར་དེ་ག་རང་ཡིན་པ་བཅས་གནས་ཚོགས་ཁང་དག་ད་དུ་སོག་འདི་ཚོ་ས་གནས་མང་པོ་ཞིག་ཧ་ལམ་ཚོགས་ཁང་བཅུ་བཅོ་ལྔ་གི་ནང་ལ་ཚོགས་པ་ཡོད་ས་རེད་ས་གནས་འདྲ་མི་འདྲ་ན་ད་བརྗོད་གཞི་ཡང་འདྲ་མི་འདྲ་ད་གཙོ་བོ་གཙོ་བོ་གཅིག་རྒྱལ་ཁབ་ཀྱི་གཞུང་དང་ཨ་ནི་གཅིག་མི་དམངས་དེ་ག་ནང་བཞིན་མི་དམངས་རང་བཞིན་གྱི་ཚོགས་སྡེ་གཞུང་འབྲེལ་མིན་པའི་ཚོགས་པ་དེ་ཚོ་གི་བར་གྱི་བར་ཐག་དེ་ཉེ་རུ་གཏོང་ཡ་དང་གཞུང་དང་མི་དམངས་བར་གྱི་བར་ཐག་ཉེ་རུ་གཏོང་ཡ་ཨ་ནི་དེ་ག་ནང་བཞིན་ད་འདྲ Estonia ཟེར་ཡ་དེ་སྤྱིར་བཏང་གི་ད་ང་ཚོའི་བརྡ་འཕྲིན་གི་ད་རྒྱལ་ཁབ་གལ་ཆེ་ཤོས་ད་ཡག་ཤོས་ཞིག་ལ་ངོས་འཛིན་བྱེད་གི་ཡོད་རེད E-Governance ལ་ཡ་འོ་ད་དེ་གི་བརྡ་འཕྲིན་གི་གཞུང་འོ་ད་དེ་གི་བརྗོད་གཞི་ལ་མ་སོང་ན་གཅིག་དེ་དེ་རེད་ད་ཉི་མ་སིམ་པ་འདྲ་བོ་དེ་ཨ་ནི་གཅིག་འགྲོ་བ་མིའི་ཐོབ་ཐང་དང་ད་མང་གཙོ། རང་དབང། ད་ལྟ་སུ། ད་དེ་འདྲའི་བརྗོད་གཞི་མང་པོ་ཞིག་གི་སྒང་ལ་ནི་ད་རེས་ཚོགས་འདུ་ཉི་མ་གཉིས་ནས་སྲིད་མ། ད་དེ་ཚོ་ཞིག་ཚོགས་ཀྱི་ཡོད་རེད། ཨོ་དེ་རེད་ད་དེ་ཚོགས་བཅར་བ་ཚོ་ན་ང་ཚོ་བོད་པ་གི་སྤྱི་འཐུས་མི་བཞི་དེ་བཅར་བསྡད་ཡོད་དེ་ནང་བཞིན་རྡ་རམ་ས་ལ་ནས་ཡོང་རྒྱུ་གི་ང་ཚོ NDI གི་ལས་ཁུངས་གི་ལས་བྱེད་ཡིན་ཡང་མཉམ་དུ་ཡོད། ད་དེ་མ་ཡིན་པའི་རྒྱལ་ཁབ་དང་ལུང་པ་འདྲ་མི་འདྲ་གི་ཧ་ལམ་ལུང་པ་བཞི་བཅུ་ལྔ་བཅུ་ཞིག་གི་ཕེབས་ཡོད་བ་འདྲ། ད་ཅིག་སྲིད་འཛིན་དང་སྲིད་འདོད་སྲིད་བློན་རིམ་པ་དེ་ག་ནང་བཞིན་གྲོས་ཚོགས་འཐུས་མི། ནི་གཞུང་འབྲེལ་མ་ཡིན་པའི་ཚོགས་པ། ད་དེ་འདྲའི་མང་པོ་ཅིག་ཕེབས་ཡོད་ས་རེད། ད་ད་ལྟ་ད་ལྟའི་ཆ་དེ་རིང་ཡིན་པས་ན་ཅིག་སྔོན་འགྲོ་གི་ཚོགས་འདུ་འདྲ་བོ་ཅིག་དེ་འདྲའི་མགྲོན་ཁང་ཅིག་གི་ནང་ནས་ཚོགས་འདུ་རིམ་པ་གཉིས་ཅིག་ཚོགས་སོང་ད་ནང་ཞོགས་པས་ན་ད་ད་ལྟ་གི NDI གི

ཚོགས་ཁང་རང་གི Estonia གི་གྲོས་ཚོགས་ཀྱི་ཚོགས་ཁང་གི་ནང་ལོགས་ལ་ཡང་ཟུར་གྱི་ཚོགས་ཁང་ཞིག་གི་ནང་ལོགས་ནས་ནི་ད་ད་ལྟ་དེ་གྲོས་ཚོགས་འཐུས་མི་གི་རྒྱལ་ཁབ་འདྲ་མི་འདྲ་གི་གྲོས་ཚོགས་འཐུས་མི་དེ་འདྲས་གི་ཚོགས་འདུ་ཞིག་ཚོགས་སོང་ད་དེ་ལ་ང་ཚོ་བོད་ད་རྡ་རམ་ས་ལ་ནས་ཕེབས་རྒྱུ་གི་ང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་སྤྱི་འཐུས་ལྷན་ཁང་གི་ནི་ང་ཚོ་སྤྱི་འཐུས་མི་བཞི་བཅས་ནི་གཞན་པ་རྒྱལ་ཁབ་འདྲ་མི་འདྲ་གི་ད་ཧ་ལམ་མི་བརྒྱ་ལྷག་ཅིག་འདུག་ཚོགས་བཅར་བ།

ཨོ་དེ་འདྲའི་བྱས་ནས། ཨཱ་ནི་གྲོས་ཚོགས་འཐུས་མི་མང་པོ་ཚོ་གི་གཏམ་བཤད་འདྲ་དེ་འདྲ་གནང་སོང། ལགས་སོ་ནི་ང་ཚོ་གི་དེ་རིང་གི་རིམ་པ་དེ་དེ་འདྲའི་ཞིག་རེད་ལགས། ཡང་ཕྱི་ཚེས་དྲུག་ཉིན་སྤྱི་འཐུས་རྣམས་གཞུང་འཛིན་མཛའ་འབྲེལ་ལྷན་ཚོགས་ཞེས་པའི་ཚོགས་ཆེན་ནང་ལྷན་བཞུགས་གནང་བའི་རྗེས་སུ་ཚོགས་འདུ་གཞན་ཁག་ནང་མཉམ་ཞུགས་གནང་སྟེ་སྐབས་བསྟུན་བརྗོད་གཞི་ཁག་དང་འཕྲོས་ནས་བོད་ནང་གི་ཛ་དྲག་གི་གནས་སྟངས་སྐོར་གླེང་སློང་གནང་རྒྱུ་བྱུང་བ་མ་ཟད། སྤྱི་འཐུས་རྣམ་པས་རྒྱལ་ཁབ་མི་འདྲ་བ་ཁག་ནས་ཆེད་ཕེབས་གནང་བའི་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་མི་མང་གི་སྐུ་ཚབ་མང་པོའི་མཉམ་དུ་མཇལ་འཕྲད་གནང་ནས་རྒྱ་དམར་གཞུང་གིས་བོད་ནང་གདུག་རྩུབ་དྲག་གནོན་ཆེ་བའི་སྲིད་བྱུས་སྣ་ཚོགས་སྤེལ་ཏེ་བོད་མི་རིགས་རྩ་མེད་བཟོ་ཐབས་བྱེད་བཞིན་པའི་གནད་དོན་སྤྱི་དང་ལྷག་དོན་དུ་བོད་མི་མང་སྤྱི་འཐུས་ལྷན་ཚོགས་གཙོ་བོར་བྱས་པའི་བོད་མིའི་སྒྲིག་འཛུགས་ཀྱི་ལས་དོན་གནང་ཕྱོགས་སོགས་ཀྱི་སྐོར་ངོ་སྤྲོད་གནང་འདུག། ཡང་ཕྱི་ཚེས་བདུན་ཉིན་སྤྱི་འཐུས་རྣམས་ཀྱིས་ཚོགས་འདུ་མང་པོར་མཉམ་ཞུགས་གནང་སྟེ་དྲི་བ་དྲིས་ལན་ནང་ཆ་ཤས་བླངས་ཡོད་པ་མ་ཟད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ནོ་སྦེལ་ཞི་བདེའི་གཟེངས་རྟགས་བཞེས་མཁན་གསར་འགོད་པ་གྲགས་ཅན་མཱ་རི་ཡ་ལགས་དང་ཟུར་མཇལ་གནང་སྟེ། དེ་སྔོན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཁོང་ལ་འཚམས་འདྲི་གནང་སྟེ། ནོ་བེལ་གཟེངས་རྟགས་ཚོགས་ཆུང་གི་ཐག་གཅོད་དང་ཁོང་གི་ཕྱག་ལས་ལ་ཡི་རངས་ཞུས་པའི་གནས་ཚུལ་སོགས་དྲན་སྐུལ་ཞུས་པར་ཁོང་ནས་ཐུགས་རྗེ་ཆེ་ཞུས་པ་དང་སྦྲགས་ལྷན་ཚོགས་འདིར་བོད་མིའི་སྐུ་ཚབ་རྣམས་མཇལ་འཕྲད་བྱུང་བར་དགའ་སྤྲོ་ཆེན་པོ་བྱུང་སྐོར་སོགས་གསུངས་འདུག། ཡང་སྤྱི་འཐུས་རྣམས་ཀྱིས་ཨ་རིའི་གྲོས་ཚོགས་འཐུས་མི་ཟུར་པ་དང་བོད་དོན་རྒྱབ་སྐྱོར་བ་ལྕམ Jackie Spicer ལགས་མཇལ་འཕྲད་གནང་སྟེ་ད་བར་ཁོང་ནས་བོད་མིའི་རང་དབང་འཐབ་རྩོད་ལ་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུས་པ་དང་སྦྲགས། རྒྱབ་སྐྱོར་མུ་མཐུད་ནས་གནང་སྐྱོང་ཡོང་བའི་སྐུལ་མ་ཞུས་པར་ཁོང་ནས་ཀྱང་ཞལ་བཞེས་གནང་བ་མ་ཟད་ཚོགས་འདུའི་ཐོག་བོད་མིའི་སྐུ་ཚབ་མཇལ་རྒྱུ་བྱུང་བར་དགའ་ཚོར་ཆེན་པོ་བྱུང་སྐོར་གསུངས་འདུག། ཡང་ཕྱི་དྲོའི་ཕྱག་ཚོད་བདུན་དང་ཕྱེད་ཀ་ཙམ་ལ་ཨེས་ཏྲོ་ནི་ཡའི་སྲིད་བློན་ལྕམ་ཀཱ་ཇཱ་ཀཱ་ལཱས་མཆོག་མཇལ་འཕྲད་གནང་སྐབས་སྤྱི་འཐུས་རྣམས་ཀྱིས་སྲིད་བློན་མཆོག་ལ་འཚམས་འདྲིའི་མཇལ་དར་ཕུལ་བ་དང་སྦྲགས་ཚོགས་ཆེན་དེར་བོད་མིའི་སྐུ་ཚབ་བཅར་དགོས་དོན་སོགས་ཀྱི་སྐོར་སྙན་སེང་ཞུས་པ་དང་ད་དུང་བོད་ནང་གི་ཛ་དྲག་གི་གནས་སྟངས་དང་བོད་ཀྱི་ཆོས་བརྒྱུད་ཆེན་པོ་བཞི་དང་གཡུང་དྲུང་བོན་བོད་ཀྱི་ཁོར་ཡུག་གི་གནད་དོན་སོགས་ཀྱི་སྐོར་ངོ་སྤྲོད་གནང་བ་དང་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་ལགས་ཀྱིས་དེ་སྔོན་བེད་སྤྱོད་གནང་བའི་ཕྱི་སྐྱོད་ལག་ཁྱེར་གྱི་ངོ་བཤུས་ཤིག་དེ་བཞིན་བོད་མི་མང་གི་སྤྱི་འཐུས་ལྷན་ཚོགས་བྱུང་རིམ་གཙོས་པའི་བོད་མིའི་སྒྲིག་འཛུགས་ངོ་སྤྲོད་གནང་རྒྱུའི་ཡིག་ཆ་ཁག་ཕུལ་འདུག། ཚོགས་འདུ་འདིའི་ཐོག་བོད་དང་ཐའེ་ཝན་གྱི་སྐུ་ཚབ་ཚུད་པའི་རྒྱལ་ཁབ་མི་འདྲ་བ་བརྒྱ་ལྷག་གི་གྲོས་ཚོགས་འཐུས་མི་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་དེ་བཞིན་མི་མང་གི་སྐུ་ཚབ་མཚོན་པའི་ཚོགས་པ་ཁག་གི་སྐུ་ཚབ་སོགས་ཁྱོན་བསྡོམས་མི་གྲངས་ཉིས་སྟོང་ཙམ་མཉམ་ཞུགས་གནང་ཡོད་པའི་གནས་ཚུལ་འདུག། ཡང་བཙན་བྱོལ་བོད་མི་རྣམས་ཀྱིས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་འཚོགས་བཞིན་པའི་དཔལ་འབྱོར་ཡར་ཐོན་ཅན་གྱི་རྒྱལ་ཁབ་ཉི་ཤུའམ G20། ཞེས་པའི་ཚོགས་ཆེན་ཐོག་བོད་དེ་བཞིན་རྒྱ་ནག་གིས་བཙན་བཟུང་བྱས་པའི་རྒྱལ་ཁབ་ཅིག་ཡིན་སྐོར་སོགས་བོད་ཀྱི་གནད་དོན་གླེང་སློང་དགོས་པའི་དགོས་འདུན་བཏོན་གནང་སྟེ་རྒྱལ་སའི་ནང་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཞིག་སྤེལ་གནང་འདུག། ད་རིང་རོ་ཊར་གསར་ལས་ཁང་གིས་གནས་ཚུལ་སྤེལ་དོན་ལྟར་ན། ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏིན་མཆོག་དང་དབྱིན་ཡུལ་གྱི་སྲིད་བློན་རི་ཤི་སུ་ནག་མཆོག་སོགས་དབུ་ཁྲིད་རྣམས་ཚོགས་ཆེན་འདིའི་ནང་ལྷན་བཞུགས་གནང་ཕྱིར་རྒྱལ་ས་ལྡི་ལིར་ཕེབས་འབྱོར་བྱུང་ཡོད་པ་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱི་ཚབ་ལ་ཡུལ་དེའི་སྲིད་བློན་ལི་ཆང་བསླེབས་འདུག་བཙན་བྱོལ་བོད་མི་རྣམས་ཀྱིས་ཚོགས་ཆེན་དེའི་ཐོག་བོད་ཀྱི་གནད་དོན་གླེང་དགོས་པའི་དགོས་འདུན་བཏོན་ནས་ཁ་སང་ཕྱི་ཚེས་བརྒྱད་ཉིན་རྒྱལ་ས་ལྡི་ལིའི་ནང། དམ་དྲག་ཆེན་པོ་ཡོད་མིན་ལ་མ་ལྟོས་པར་བསམ་ཡས་གླིང་བོད་མིའི་གཞིས་སྒར་གྱི་ལམ་ཆེན་ཐོག་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་གནང་འདུག་སྐབས་དེར་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་ཀྱིས་གསུངས་དོན། ད་དེ་རིང་དེ་རྒྱ་གར་གྱི་རྒྱལ་ས་ལྡི་ལི་ལ་འཛམ་གླིང་གི་སྟོབས་ཆེན་རྒྱལ་ཁབ་ཉི་ཤུ་གྱི་ཚོགས་འདུ་དངོས་སུ་ད་དེ་རིང་ནས་བྱས་ནས་འགོ་བཙུགས་ཡོང་གི་རེད། དེ་ཡིན་དུས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་ད་རིང་ང་ཚོའི་གྱི་སྐད་འབོད་ཀྱི་ལས་རིམ་འདིའི་ནང་ལ་གཙོ་བོ་དེ་བོད་ནང་ལོགས་ལ་དངོས་ཡོད་གནས་སྟངས་ཀྱི་ཐོག་ནས་གྱི་ག་ཚོད་ཅིག་ཛ་དྲག་ཆགས་ཡོད་མེད། ལྷག་དོན་དུ་ཡང་ད་རིང་གི་ཚོགས་འདུ་འདིའི་ནང་ལོགས་ལ་དགྲ་བོ་རྒྱ་དམར་གཞུང་མཉམ་ཞུགས་བྱེད་ཀྱི་ཡོད་དུས་ཙམ་པ་ལ། དགྲ་བོ་རྒྱ་དམར་གཞུང་གི་འགོ་དཔོན་སུ་འདྲ་ཅིག་རང་དབང་ལུང་པ་ག་འདྲས་ཅིག་ན་སླེབས་པ་ཡིན་པས་ནས་ང་ཚོ་བོད་ནང་ལོགས་བཞུགས་བོད་ཀྱི་བོད་མི་ཚོའི་ཀྱི་མགྲིན་ཚབ་པ་བྱེད་ཅེས་ནས་བོད་དོན་དྲིལ་བསྒྲགས་བྱས་འདི་དང་འབྲེལ་བའི་ཀྱི་དགྲ་བོ་རྒྱ་དམར་གཞུང་ལ་རྒོལ་ལན་བྱས་འདི་ང་ཚོའི་ལས་འགན་ཆགས་བསྡད་ཡོད་རེད་དེ་ཚོ་འདི་ལས་འགན་བཞེས་སོང་གི་ཐོག་ནས་ཀྱི་ད་རིང་ང་ཚོ་དའི་སྐད་འབོད་ལས་འགུལ་འདི་གོ་སྒྲིག་ཞུས་བསྡད་པ་ཆགས་བསྡད་ཡོད། ད་རིང་གི་དའི་ཚོགས་བཅར་རྒྱལ་ཁབ་ཚང་མ་ལོགས་ལ་བོད་པའི་ཉམས་མྱོང་གཞི་བཞག་གི་ཐོག་ནས་རྒྱ་ནག་གཞུང་འདི་ཡིད་ཆེས་བྱེད་ས་ཀྱི་རྒྱལ་ཁབ་མ་རེད་ཟེར་ཅེས་ནས་ང་ཚོས་བརྡ་ལན་སྤྲད་བསྡད་ཡོད། ཡང་ཁོང་གིས་ད་རེས་དགོས་འདུན་དོན་ཚན་གསུམ་ཅན་ཞིག་བཏོན་ཡོད་པའི་སྐོར་མུ་མཐུད་ནས་གསུངས་དོན། དགོས་འདུན་དོན་ཚན་དང་པོ་དེ་ག་འཇལ་ད་ལྟ་གི་ཚོགས་འདུ་འདིའི་ཐོག་ལ་བོད་དོན་སྐོར་ལ་གླེང་སློང་གནང་རོགས་ཞེས་ཟེར་ཏེ་འབོད་སྐུལ་ཞུས་པ་དེ་གནད་དོན་དང་པོ་ཆགས་བསྡད་ཡོད། གཉིས་པ་དེ་དགྲ་བོ་རྒྱ་དམར་གཞུང་ལ་ད་ལྟའི་ཆ་ལ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་ཡ། ལྷག་པར་དུ་ཡང་བོད་པའི་ངོ་བོ་དང་བཅས་པ་རྩ་བརླག་བཏང་ཡ་གྱི་འཆར་གཞི་རིགས་དེ་མཚམས་འཇོག་བྱེད་དགོས་ཀྱི་ཡོད་ཟེར་ཏེ་དོན་ཚན་གཉིས་པ་ཆགས་བསྡད་ཡོད། དོན་ཚན་གསུམ་པ་དེ་ཇི་སྲིད་ཀྱི་བར་དུ་ང་ཚོ་བོད་དོན་བདེན་མཐའ་མ་གསལ་གྱི་བར་དུ་དེ་སྲིད་ཀྱི་བར་དུ་ཡང་བོད་མིའི་ལས་འགུལ་སྤེལ་ཡ་དང་ལྷག་དོན་དུ་ཡང་རྒྱལ་ཁབ་ཚང་མས་ཀྱི་བོད་དོན་སྣང་མེད་དུ་བཏང་བ་མ་ཡིན་པ་བྱས་ཚེ་ནས་དོ་སྣང་བྱེད་དགོས་ཡོད་ཟེར་ཏེ་དགོས་འདུན་དོན་ཚན་གསུམ་པ། དེ་གསུམ་གཞིར་བཞག་གི་ཐོག་ནས་ཀྱི་ད་རེས་ང་ཚོ་ལས་འགུལ་ཆགས་བསྡད་ཡོད་ཞུས། དེ་བཞིན་དུ་རྒྱ་གར་ལྷོ་ཕྱོགས་ཁུལ་གྱི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་སོགས་ནས་ཀྱང་ཉིན་དེར་ངོ་རྒོལ་རྔམ་སྟོན་གནང་འདུག་གོང་ཞུས་ཚོགས་ཆེན་དེ་བཞིན་དེ་རིང་ནས་འགོ་ཚུགས་ཀྱིས་སང་ཉིན་ཕྱི་ཚེས་བཅུ་བར་ཉིན་གྲངས་གཉིས་རིང་གནང་གི་ཡོད་པ་རེད། ཡང་ཁེ་ན་ཌའི་གྲོང་ཁྱེར་ཊོ་རོན་ཊོ་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་གྲོང་ཁྱེར་འདིའི་ནང་ཡོད་པའི་རྒྱ་གར་གཞུང་ཚབ་ནང་ཆེད་བཅར་ཞུས་ནས་རྒྱ་གར་ནང་འཚོགས་བཞིན་པའི G20ཞེས་པའི་ཚོགས་ཆེན་ཐོག་བོད་ཀྱི་གནད་དོན་གླེང་སློང་དགོས་པའི་འབོད་སྐུལ་ཞུས་གནང་བའི་སྐོར་ས་གནས་ནས་ཨུ་རྒྱན་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན། ད Toronto Canada གི་ད་ལྟ་རྒྱ་གར་གཞུང་ཚབ་ཀྱི་ལས་ཁུངས་སྦུག་ལ་འགྲོ་ཡ་གི་དེ་འདྲའི་གོ་སྐབས་རག་སོང་ད་ཨ་ནི་འདི་མཉམ་དུ་བོད་དོན་སྐོར་ལ་སྐད་ཆ་བཤད་ཡ་དྲན་པ་མ་བརྗེད་རོགས་གྱིས་ལབ་ནས་ཁྱོད་རང་ཚོ་ལ་འདིར་འབོད་སྐུལ་ཞུ་ཁ་ལེན་ཡིན་ལབ་པ། འདི་ཟླའི་ཚེས་བརྒྱད་ཉིན Toronto ས་གནས་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་ས་ནི་བསོད་ནམས་ལགས་དང་རྒྱུན་ལས་ཁག་ཅིག་ནས Canada ཡི་གྲོང་ཁྱེར Toronto ནང་དུ་རྟེན་གཞི་བྱས་པའི་རྒྱ་གར་གྱི་གཞུང་ཚབ་ཁང་དུ་ཕྱིན་ནས G ཉི་ཤུ་ཡི་ཚོགས་འདུར་བོད་དོན་གླེང་སློང་གནང་དགོས་པའི་རེ་འདུན་ཞུས་པ་ས་གནས་གཞོན་ནུ་ཚོགས་གཙོ་སན་ནི་བསོད་ནམས་ལགས་ནས་བཅར་འདྲི་ཞུ་བའི་སྐབས་ང་ཚོའི་རླུང་འཕྲིན་ཁང་དུ་འགྲེལ་བརྗོད་གནང་བྱུང།
རྒྱ་གར་གྱི་ཁོ་རང་ཚོ་ད Consulate གྱི General དེ་ལ་ཨ་ནི་ལས་བྱེད་པ་ཁོ་རང་ཚོ་གཉིས་གསུམ་ཙམ་ང་ཚོས་ཡི་གེ་བཏང་ཡིན། དེ་ཡང Toronto ས་གནས་གཞོན་ནུ་ལྷན་ཚོགས་ནས་རྒྱ་གར་གྱི་གཞུང་ཚབ་ཡན་ལག་ལས་ཁུངས་དུ་ཨི་མིལ་བརྒྱུད་ནས་ཕྱག་ཡིག་བཏང་བའི་སྐོར་དང་དེ་བཞིན་ཐོག་མར་རྒྱ་གར་གྱི་གཞུང་ཚབ་ཁང་དུ་འབོད་སྐུལ་ཞུ་བར་འགྲོ་དུས་སྒོ་སྲུང་བས་ལས་ཁུངས་དུ་མ་བཏང་བའི་དཀའ་ངལ་བྱུང་བའི་སྐོར་དང་རིམ་པས་གཞུང་ཚབ་ལས་ཁུངས་ནང་དུ་བཏང་ནས་ལས་བྱེད་གཉིས་ལ་ཡོང་དགོས་པའི་རྒྱུ་མཚན་དང་དམིགས་བསལ་རྒྱ་གར་དང་རྒྱ་ནག་དབར་གལ་ཝན་དུ་དམག་མིའི་གདོང་གཏུག་བྱུང་ནས་རྒྱ་གར་གྱི་དམག་མི་ཉི་ཤུ་ལྷག་ཚེ་སྲོག་ཤོར་བར་དྲན་གསོ་གནང་དགོས་པ་སོགས་ཀྱི་རེ་འདུན་ཞུས་འདུག།
ཞེས་ལན་གནང་ཡོད་པ། ང་ཚོ building ནང་མ་བཏང། རྗེས་ལ་རྗེས་ལ་རྒྱ་གར་གྱི་སྒང་ནས་མི་ཐོ་བོ་གཉིས་གསུམ་བསླེབས། ང་ཚོ་ཕྱི་ལོགས་ཡོད་དུས་སྐབས་སུ་ལག་པ་ནས་ཐལ་མོ་བརྒྱབ། དེ་འདྲ་ཚང་མ་བྱེད་བྱེད་དུས་སྐབས་སུ་ཨ་ནི་རྒྱ་གར་མི་འདིས་བསམ་བློ་འདྲ་བོ་འགྱུར་བ་ག་རེ་འཐེན་ཡོད་ན་ཉིན་བྱེད་ཁོ་རང་ཕྱི་ལོགས་ལས་ཨ་ནི་ང་ཚོ building སྦུག་ལ་སྐད་བཏང་སོང། དེ་མིན་བོད་དོན་དང་འབྲེལ་བའི་ཐོག་རྒྱ་ནག་གཞུང་གིས་བོད་མིའི་རིགས་རྫས་བསྡུ་རུབ་བྱེད་བཞིན་པའི་གནས་སྟངས་དང་བོད་ཕྲུག་ས་ཡ་གཅིག་ལྷག་ཙམ་ཞིག་གཏན་འཇགས་སློབ་གྲྭའི་ནང་དུ་བཅུག་ནས་བོད་མིའི་ངོ་བོ་དང་རིག་གཞུང་རྩ་མེད་གཏོང་ཐབས་བྱེད་བཞིན་པ་བཅས་ལ་རྒྱ་གར་གཞུང་ཚབ་ལས་ཁུངས་བརྒྱུད། འབྲེལ་ཡོད་དཔོན་རིགས་ཁག་ནས་ཇི་ཉི་ཤུའི་ཚོགས་ཆེན་ལ་གླེང་སློང་དགོས་པར་སྙན་གསེང་ཞུ་དགོས་པའི་འབོད་སྐུལ་དང་ལྷན་དུ་ཡིག་ཆ་ཁག་ཅིག་ཕུལ་བ་བཞིན་ལས་བྱེད་ཁོང་རྣམ་གཉིས་ནས་སྙན་གསེང་ཞུ་རྒྱུའི་ཁས་ལེན་གནང་བ་སོགས་བྱུང་འདུག། ཨ་ནི་ད་ང་ཚོ་གི་ད་ད main ལྟེ་བ་སྐད་ཆ་དེ་ག་རེ་ལབ་ན་ཅིག་བོད་དོན་སྐོར་ལ་ང་ཚོས་ད་ཅིག་གི་ཨ་ཡིན་གཅིག་མིན་གཅིག་སྐད་ཆ་བཤད་དགོས་པ་དང་ཨ་ནི་ད་ལྟ especially ད་ལྟ་དེ DNA དང་ཨ་ནི་བསླབ་གྲྭ་དེ་གི་སྐོར་ལ། ནི་གང་ཐུབ་ཐུབ་ཀྱིས་སྐད་ཆ་བཤད་རོགས་གྱིས་ལབ་ནས་མི་འདའི Residential School ལབ་པ་རེད། དེ་དང་ཕྱོགས་མཚུངས་ས་གནས་གཞོན་ནུ་ཚོགས་གཙོ་དང་རྒྱུན་ལས་གཉིས་ནས་མི་མང་ཁག་ཅིག་ལ་བོད་དོན་དང་འབྲེལ་བའི་ཐོག་གོ་རྟོགས་སྤེལ་གནང་བའི་སྐོར་དང་སྐབས་རེ་བོད་དོན་དང་འབྲེལ་གཞུང་ཚབ་ཅི་འདྲ་ཞིག་དང་འབྲེལ་བ་བྱུང་དུས་ཞུ་གཏུག་དང་བོད་དོན་གླེང་སློང་གནང་དགོས་པའི་ལས་འགུལ་སྤེལ་ཐུབ་ན་བོད་དོན་ལ་ཕན་ཐོགས་ཡོང་བའི་རེ་བ་གནང་བཞིན་ཡོད་པ་གསུངས་བྱུང།
ད་ག་དུས་ཡིན་ནའང་ང་ཚོས་ཀྱི་ད་ཅིག་ལས་འགུལ་བྱེད་དུས་སྐབས་སུ་ད་སྐྱོན་དཔེ་ཡིན་ན་ཨེ་རེད་མི་མང་ལ་ཡང་མ་ཅིག་སློབ་སྦྱོང་སྤྲད་ཀྱི་ལས་འགུལ་ག་རེ་བྱེད་དུས་སྐབས་སུ་ད་སྐད་ཆ་སྐད་བརྡ་སོ་སོ་ཀྱི་སེམས་པ་ནི་ཅིག་བྱས་ཡིན་བསམ་ནས་སེམས་པ་དེ་ལྷིང་མི་འདུག་ག་ཅིག་ལ་ན་ང་ཚོ་གི་ཚ་ཚུ་བུ་ཤུགས་ཆུང་པོ་གས་བྱེད་ཐུབ་བོ་མ་ར་ཨ་ནི་ཡང་མཚམས་མཚམས་ང་ཚོས་ལས་འགུལ་འགྲོ་ཨེ་འདི་སྤེལ་དུས་སྐབས་སུ་ས་ཆ་ག་བ་གི་སྤོ་འབོ་འདྲ་བོ་ཅིག་ཨེ་འདི་ཁོ་རང་ཚོ་བུ་དོ་སྣང་བྱེད་ནས་སླེབས་ང་ཚོ་ཚ་ནི་ཤོག་བུ་དེ་ཚོ་ལེན་ང་ཚོས་ལབ་པ་དེ་ཅིག་སྐད་ཆ་འདྲ་བོ་ཉན་པ་ཡིན་ན་ཡང་སོ་སོ་ཀྱི་སེམས་པ་ནི་དེ་ཅིག་སེམས་པ་སྐྱོ་བོ་འདྲ་བོ་ཆགས་ཀྱི་འདུག་ག།

མཐའ་དོན་ཇི་ཉི་ཤུ་སྟོབས་ཆེན་རྒྱལ་ཁབ་ཉི་ཤུའི་ཚོགས་འདུ་དེ་བཞིན་རྒྱ་གར་གྱི་རྒྱལ་ས་ལྡི་ལིར་ཉིན་གྲངས་གཉིས་ཀྱི་རིང་བསྐོང་ཚོགས་གནང་བ་བཞིན་རྒྱ་གར་གཞུང་ནས་ཚོགས་ཆེན་འདི་བརྒྱུད་བོད་དོན་གླེང་དགོས་པའི་རེ་འདུན་ཞུས་པ་ཞིག་ཡིན་པ་མུ་མཐུད་འགྲེལ་བརྗོད་གནང་བྱུང། ཁེ་ན་ཏའི་གྲོང་ཁྱེར་ཊོ་རོན་ཊོ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་གྱིས། རྒྱང་སྲིང་ཞུས་ཡོད། ཡང་རྒྱ་གར་གྱིས་རྒྱལ་ཁབ་ཉི་ཤུའི་ཚོགས་ཆེན་ཐོག་བོད་འདི་གལ་ཆེ་ཞིག་ལ་ངོས་འཛིན་གནང་ཡོད་པ། འབྲེལ་ཡོད་ཉམས་ཞིབ་པས་འགྲེལ་བརྗོད་གནང་བའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། ཕྱི་ཟླ་དགུ་པའི་ཚེས་དགུ་ནས་བཅུ་བར་རྒྱ་གར་གྱི་སྣེ་ཁྲིད་འོག་རྒྱལ་ས་ལྡི་ལིར་སྐོང་ཚོགས་གནང་བའི་རྒྱལ་ཁབ་ཉི་ཤུ་ཡི་ཚོགས་ཆེན G-20གྱི་བརྗོད་བྱ་གཙོ་བོ་ནི Vasudhaiv Kutumbakam འཛམ་གླིང་གཅིག་ཁྱིམ་ཚང་གཅིག་མ་འོངས་མདུན་སྐྱོད་གཅིག་ཅེས་པ་དེ་ཡིན་འདུག་ཅིང་ཚོགས་ཆེན་དབུ་འབྱེད་མཛད་སྒོའི་ཐོག་སྲིད་བློན་སྐུ་ཞབས Narendra Modi མཆོག་གིས་གསུང་བཤད་གནང་བའི་ནང། G-20 ke President ke taur par།
ཏོག་དབྱིབས་ནད་དུག་དང་ཡུག་ཀེ་རེན་དམག་འཁྲུག་སོགས་ཀྱིས་འཛམ་གླིང་ཁྱོན་ཡོངས་ལ་ཤུགས་རྐྱེན་ཆེན་པོ་ཐེབས་ཏེ་རྒྱལ་ཁབ་ཕན་ཚུན་བར་ཡིད་ཆེས་དང་འབྲེལ་ལམ་སོགས་ཇེ་སྡུག་ཏུ་སོང་བའི་དུས་སྐབས་འདིར་ཚང་མས་མཉམ་རུབ་ཀྱིས་ནུས་ཤུགས་གོང་འཕེལ་དང་བདེ་འཇགས་སྲུང་སྐྱོབ་དྲག་སྤྱོད་རིང་ལུགས་ལ་ཕར་རྒོལ། དེ་བཞིན་འཕྲོད་བསྟེན་ཡར་རྒྱས་སོགས་ཀྱི་ཐོག་ཤུགས་སྣོན་རྒྱག་དགོས་པ་འབོད་སྐུལ་ཞུས་གནང་སོང། ཐེངས་འདིའི་རྒྱལ་ཁབ་ཉི་ཤུའི་ཚོགས་ཆེན་ཐོག་ཡོངས་གྲགས་ཀྱི་གནས་ཚུལ་ཞིག་ནི་རྒྱལ་ཁབ་ལྔ་བཅུ་ང་ལྔ་ལས་འདུས་པའི་ཨ་ཧྥེ་རི་ཁའི་མཐུན་ཚོགས། African Union། དེ་བཞིན G-20། གི་ཚོགས་མི་ཁོངས་སུ་བཅུག་ཡོད་པ་སྲིད་བློན་མོ་དི་ཡིས་ཡོངས་ཁྱབ་གསལ་བསྒྲགས་གནང་སོང། ཐེངས་འདིའི་ཚོགས་ཆེན་ཐོག་རྒྱལ་ཁབ་ཁག་གི་སྲིད་འཛིན་དང་སྲིད་བློན་སྐུ་ཚབ་རྣམ་པ་ཚུད་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་དང་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་སྤྱི་ཁྱབ་དྲུང་ཆེ། འཛམ་གླིང་དངུལ་ཁང་ལྷན་ཚོགས་ཀྱི་གཙོ་འཛིན། འཛམ་གླིང་ཚོང་འབྲེལ་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ། དེ་བཞིན་ཨ་ཧྥེ་རི་ཁའི་མཐུན་ཚོགས་ཀྱི་ཚོགས་གཙོ་སོགས་གོ་ལ་ཁྱོན་ཡོངས་ཀྱི་གནད་ཡོད་མི་སྣ་ཚོ་རྒྱལ་ས་ལྡི་ལིར་ལྷན་འཛོམས་ཐུབ་པ་འདི་ནི་རྒྱ་གར་གསར་པའི་མདུན་སྐྱོད་ཀྱི་ལམ་བུ་འཛམ་གླིང་ཡོངས་ལ་ངོམ་ཐུབ་པ་བྱུང་ཡོད།

ད་རེས་ལྡི་ལི་སྐོང་ཚོགས་གནང་བའི་ཚོགས་ཆེན་ཐོག་བོད་དོན་སྐོར་དམིགས་བསལ་འབུར་ཐོན་བྱས་མེད་ཀྱང་ཨ་རུ་ན་ཅལ་དང་ས་མཚམས་སྐོར་གླེང་བའི་སྐབས་རྒྱ་གར་གྱིས་བོད་དེ་ཧ་ཅང་གི་གལ་འགངས་ཆེན་པོ་ཞིག་ལ་ངོས་འཛིན་གནང་མུས་ཡིན། ལྷག་དོན་དུ་དེ་རིང་རྒྱ་ནག་ཉམས་ཞིབ་ལྟེ་གནས་ཁང་ཞིག་གིས་ཚོགས་ཆེན་དང་འབྲེལ་བའི་གནས་ཚུལ་སྤེལ་བའི་ནང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ད་རེས་ཚོགས་ཆེན་ཐོག་མ་བཅར་བའི་རྒྱུ་མཚན་གཅིག་ནི་རྒྱ་གར་གྱིས་ཨ་རུ་ན་ཅལ་མངའ་སྡེའི་ཁུལ་དུ G-20 ཚོགས་འདུ་སྐོང་ཚོགས་གནང་བའི་རྐྱེན་གྱིས་ཡིན་པར་བརྗོད་འདུག་མདོར་ན་བོད་ནི་རྒྱ་གར་དང་རྒྱ་ནག་གཉིས་ཀྱི་ཕྱི་འབྲེལ་ལ་ཧ་ཅང་གི་གལ་འགངས་ཆེན་པོ་ཆགས་ཡོད། ཡང་དེའི་ཐད་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་རྒྱལ་སྤྱིའི་འབྲེལ་ལམ་ཉམས་ཞིབ་པ་བསྟན་འཛིན་ལྷ་སྒྲོན་ལགས་ཀྱིས་རྒྱ་ནག་གི་སྲིད་འཛིན་བཅར་མིན་ལ་མ་ལྟོས་པར་རྒྱ་གར་གྱིས་ད་རེས་འདི་ལྟ་བུའི་ཚོགས་ཆེན་ཞིག་བསྐོང་ཚོགས་གནང་བ་འདི་ནི་རྒྱལ་ཁབ་རང་ཉིད་ཀྱི་གཟི་བརྗིད་ཡིན་པ་མ་ཟད་སྲིད་བློན་མོ་དྷི་ཡི་སྣེ་ཁྲིད་འོག་རྒྱ་གར་དང་རྒྱ་ནག་གི་འབྲེལ་ལམ་ཚུད་པའི་རྒྱ་གར་གྱི་ཕྱི་སྲིད་ལ་ད་སྐབས་འགྱུར་བ་ཆེན་པོ་འགྲོ་བཞིན་ཡོད་པའི་དུས་སྐབས་འདིར་བོད་མིའི་ངོས་ནས་གོ་སྐབས་དམ་འཛིན་བྱ་རྒྱུ་གལ་ཆེ་ཡིན་པ་གསུངས་བྱུང།
རྒྱ་གར་གྱི་ད་བོད་དོན་ཐོག་ལ་རོ་ཨ་ལ་ད་ལྟ་གྱི་གནས་བབ་ནང་ལ་ཁོར་ཡུག་ནང་ལོགས་ལ་ཡ་ག་འདྲ་ཞིག་ཆགས་འདུག་ཟེར་ན། རྒྱ་གར་གྱི་སློབ་སློབ་སྟོན་པ་ཡིན་ནའི་རེད་སྲིད་ཇུས་པ་ཡིན་ནའི་རེད་མང་པོ་ཅིག་གི་བསམ་ཚུལ་ག་རེ་ཤུགས་ཆེན་པོ་འདུག་ཟེར་ན། རྒྱ་ནག་ལ་ཡང་ང་ཚོས་ཀྱི་ཆབ་སྲིད་དེ revisit བྱེད་དགོས་འདུག་བསྐྱར་ཞིབ་ཅིག་བཏང་དགོས་འདུག་བོད་དོན་སྒང་ལ་བསྐྱར་ཞིབ་ཅིག་བཏང་དགོས་འདུག་ཨ་ནི་རྒྱ་གཅིག་གི་སྲིད་ཇུས་སྒང་ལ་བསྐྱར་ཞིབ་ཅིག་བཏང་དགོས་འདུག་ཟེར་ན་དེ་གས་ལ་འདུག་ཟེར་ན་དེ་དེའི་སྐད་ཤུགས་དེ་ཤུགས་ཆེ་རུ་ཆེ་རུ་འགྲོ་གི་འདུག། ད་ད་ལྟ་ཡི་གནས་ཚུལ་ག་ལ་ད་འདོད་ཤུགས་ཆེར་འགྲོ་ར་ལ་ད་དེ་འདྲའི་རྗེས་གོ་སྐབས་བཅོས་དུས་བསམ་པ་ཏན་ཏན་རྒྱ་གར་གཞུང་ཡིན་ནའང་རེད་རྒྱ་གར་དམངས་ཡིན་ནའང་རེད་དོ་སྣང་དེ་གང་ཅིའི་ཐོག་ལ་བོད་ལ་ཤུགས་ཆེར་སྤྲོད་ཀྱི་འདུག་ལ་རང་བཞིན་གི་འདི་ཡང་བོད་ང་ཚོའི་ལ་གོ་སྐབས་ཤིག་རེད་བསམ་གི་འདུག་གོ་སྐབས་དེ་ང་ཚོས་ཀྱི་འཇུས་ཐུབ་དང་མ་ཐུབ་ག་འདྲས་བྱེད་ཐབས་གང་ཅི་དེ་ང་ཚོའི་རག་ལས་ར་ལ། ཡང་དེ་དང་ཕྱོགས་མཚུངས་ད་རེས་ཚོགས་ཆེན་དེ་མ་ཚོགས་གོང་དུ་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གཙོས་པའི་ལྡི་ལི་བོད་དོན་ལས་འགུལ་ཁང་དང་རྒྱ་གར་རྒྱལ་ཡོངས་བོད་དོན་རྒྱབ་སྐྱོར་ཚོགས་པ་སོགས་བོད་དོན་རྒྱབ་སྐྱོར་བ་ཚོས G-20ཚོགས་ཆེན་དུ་བོད་དོན་གླེང་སློང་དགོས་པར་ཞུ་སྐུལ་གནང་ཡོད་པ་རེད། གཞན་ཡང་ཐེངས་འདི་ཡི་སྟོབས་ཆེན་རྒྱལ་ཁབ་ཉི་ཤུ་ཡི་ཚོགས་ཆེན་དང་བསྟུན་རྒྱ་གར་གྱི་སྲིད་བློན་སྐུ་ཞབས Narendra Modi མཆོག་གིས་རྒྱ་ནག་དང་ར་ཤི་ཡ་ཕུད་ཨ་རི་ཚུད་པའི་རྒྱལ་ཁབ་བཅོ་ལྔ་ལྷག་གི་སྲིད་བློན་དང་སྲིད་འཛིན་ལྷན་དུ Bilateral Talk ཕྱོགས་གཉིས་ཀྱི་དཔལ་འབྱོར་དང་དམག་དོན་ཚོང་འབྲེལ་སོགས་ཀྱི་ཐོག་བཀའ་བསྡུར་གནང་གི་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
ཡང་རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་གིས་རྒྱལ་ས་ལྡི་ལིའི་ནང G-20ཞེས་དཔལ་འབྱོར་ཡར་ཐོན་ཅན་གྱི་རྒྱལ་ཁབ་ཉི་ཤུའི་དབུ་ཁྲིད་རྣམ་པའི་ལྷན་ཚོགས་དབུ་འབྱེད་སྐབས་ཁེ་མོ་རོ་སིའི་སྲིད་འཛིན་དང་ཨ་ཧྥེ་རི་ཁའི་རྒྱལ་ཁབ་ཁག་གི་མཐུན་ཚོགས་ཀྱི་ཚོགས་གཙོ་ཡང་ཡིན་པ་ཨཱ་ཛཱ་ལི་ཨེ་སའོ་མཱ་ནི་མཆོག G-20 གཏན་འཇགས་ཚོགས་མིའི་ཁོངས་སུ་ཞུགས་དགོས་པའི་མགྲོན་འབོད་གནང་འདུག་རྒྱ་གར་གྱི་སྲིད་བློན Narendra Modi མཆོག་གིས་ཨ་ཧྥེ་རི་ཁའི་རྒྱལ་ཁབ་ལྔ་བཅུ་ང་ལྔ་ལས་གྲུབ་པའི་ཨ་ཧྥེ་རི་ཁའི་མཐུན་ཚོགས་དེ་བཞིན G-20 གཏན་འཇགས་ཚོགས་མིའི་ཁོངས་སུ་ཞུགས་རྒྱུར་ད་ཡོད་ཀྱི་རྒྱལ་ཁབ་ཉི་ཤུའི་ཚོགས་མིའི་རྒྱལ་ཁབ་ཁག་གི་ཁྲོད་མང་མོས་ཡོད་སྟབས་དེར་ཕྱོགས་སྒྲིལ་གནང་རྒྱུ་ཡིན་སྐོར་གསུངས་འདུག། དེ་ནས་ཨ་ཧྥེ་རི་ཁའི་རྒྱལ་ཁབ་ཁག་གི་མཐུན་ཚོགས་ཀྱི་ཚོགས་གཙོ་ཨཱ་ཟཱ་ལི་ཨཱ་སའོ་མཱ་ནི་མཆོག་རྒྱལ་ཁབ་ཉི་ཤུའི་ཚོགས་མིའི་དབུ་ཁྲིད་རྣམས་ཀྱི་ལྷན་དུ་བཞུགས་པར་ཚོགས་མིའི་རྒྱལ་ཁབ་ཁག་གི་སྐུ་ཚབ་རྣམས་ཀྱིས་དགའ་བསུ་ཆེན་པོ་ཞུས་འདུག་སྲིད་བློན་མོ་དི་མཆོག་གིས་ཚོགས་ཆེན་དེ་ཚོགས་ཞོར་ལ་ཚོགས་ཆེན་དེར་ཆེད་ཕེབས་གནང་བའི་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏིན་མཆོག་དང་དབྱིན་ཡུལ་གྱི་སྲིད་བློན་རེ་ཤི་སུ་ནག་མཆོག་དབུས་པའི་རྒྱལ་ཁབ་བཅོ་ལྔའི་དབུ་ཁྲིད་རྣམས་ཀྱི་ལྷན་དུ་མཇལ་འཕྲད་གནང་སྟེ། ཡུག་ཀེ་རེན་ནང་གི་དམག་འཁྲུག་གི་གནད་དོན་དང་གནམ་གཤིས་འགྱུར་ལྡོག། དེ་བཞིན་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་ཁག་གི་དཔལ་འབྱོར་འཕེལ་རྒྱས་སོགས་ཀྱི་སྐོར་བཀའ་བསྡུར་གནང་འཆར་འདུག་ཨ་རིའི་སྲིད་འཛིན་བྷའི་ཏིན་མཆོག་དང་མཐུན་ཕྱོགས་རྒྱལ་ཁབ་ཁག་གི་དབུ་ཁྲིད་རྣམས་ཀྱིས་ཚོགས་ཆེན་དེའི་ཐོག་རྒྱ་གར་དང་དཀྱིལ་ཤར་ཁ་ཆེའི་ཡུལ་གྲུ་ཁག་དང་མཐའ་མ་ཡུ་རོབ་ཁུལ་གྱི་རྒྱལ་ཁབ་ཁག་འབྲེལ་མཐུད་བྱེད་མཁན་མེ་འཁོར་ལྕགས་ལམ་དང་མཚོ་ཐོག་སྐྱེལ་འདྲེན་བྱ་སའི་སྲང་ལམ་གསར་འཛུགས་བྱ་རྒྱུའི་འཆར་གཞི་ཞིག་བཏོན་གནང་འཆར་ཡོད་པ་དང་དེ་ཡིས་རྒྱལ་སྤྱིའི་ཚོང་འབྲེལ་ལ་འགྱུར་ལྡོག་ཧ་ཅང་ཆེན་པོ་འགྲོ་གཞི་ཞིག་ཆགས་སྲིད་པ་རེད། ཨ་རིའི་སྲིད་འཛིན་མཆོག་ལ་རྒྱལ་ཁབ་བདེ་འཇགས་ཐད་སློབ་སྟོན་ཞུ་མཁན་གཞོན་པ Jon Finer ལགས་ཀྱིས།

ལི་ཨན་བཅས་ཀྱིས་ས་གོ་ལའི་རྨང་གཞིའི་འཛུགས་སྐྲུན་ཆེད་མ་འཛུགས་ཀྱི་མཉམ་འབྲེལ་གྱི་ལས་འཆར་གྱི་ཆ་ཤས་ཤིག་ཡིན་སྐོར་གསལ་བསྒྲགས་གནང་འཆར་ཡོད་པ་སོགས་ཀྱི་གནས་ཚུལ་འདུག། ཡང་རྒྱ་གར་བྱང་ཤར་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་གིས་རྒྱ་ནག་གཞུང་ནས་བོད་ཀྱི་ཡར་ཀླུང་གཙང་པོའི་ཐོག་ཆུ་མཛོད་ཆེན་པོ་ཞིག་གསར་རྒྱག་བྱ་འཆར་ལ་ཁ་གཏད་གདོང་ལེན་གནང་ཕྱིར་རྒྱ་གར་དབུས་གཞུང་གིས་མངའ་སྡེ་འདིའི་ནང་རྒྱུག་པའི་ཡར་ཀླུང་གཙང་པོའི་ཆུ་སྨད་དམ་སི་ཡན་ཐོག་ཆུ་རགས་ཆེན་པོ་ཞིག་བརྒྱབ་དགོས་པའི་གྲོས་འཆར་བཏོན་གནང་སྐོར་རེས་གཟའ་ལྷག་པའི་ཉིན་མངའ་སྡེའི་གྲོས་ཚོགས་ལ་གསུངས་འདུག་དེ་ཡང The Times of India ཞེས་པའི་རྒྱ་གར་གྱི་ཚགས་པར་སོགས་ཀྱིས་གནས་ཚུལ་སྤེལ་དོན་ལྟར་ན་ཨ་རུ་ནཱ་ཅལ་མངའ་སྡེའི་གྲོས་ཚོགས་ཀྱི་འཐུས་མི་ལོམ་བོ་ཏ་ཡང་ལགས་ཀྱིས་གོང་ཞུས་གནད་དོན་ཐོག་བཀའ་བསྡུར་གནང་རྒྱུ་དབུ་འཛུགས་གནང་ཡོད་པ་དང་སྐབས་དེར་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་གིས་རྒྱ་ནག་གཞུང་གིས་ལོ་ལྔ་ཅན་གྱི་འཆར་འགོད་བཅུ་བཞི་པའི་ནང་ཨ་རུ་ནཱ་ཅལ་མངའ་སྡེའི་ནང་རྒྱུག་པའི་སི་ཡཱང་གི་ཆུ་སྟོད་ཡར་ཀླུང་གཙང་པོའི་ཐོག་གློག་ཤུགས་མེ་གྷ་ཝཊ་དྲུག་ཁྲི་འདོན་ཐུབ་པའི་ཆུ་ཤུགས་གློག་ཁང་གསར་པ་ཆེན་པོ་ཞིག་རྒྱག་རྒྱུའི་ཐག་གཅོད་བྱས་ཡོད་སྐོར་མངའ་སྡེའི་གྲོས་ཚོགས་ཐོག་གསུངས་པ་མ་ཟད། རྒྱ་ནག་གིས་ཡར་ཀླུང་གཙང་པོའི་ཆུ་སྟོད་ལ་ཆུ་མཛོད་ཆེན་པོ་ཞིག་གསར་རྒྱག་བྱེད་འཆར་དེ་མ་འོངས་པར་རྒྱུག་ཆུ་དེའི་ཆུ་གཤམ་ལ་གནས་པའི་རྒྱ་གར་དང་བངྒ་ལ་དེཤ་སོགས་རྒྱལ་ཁབ་ཁག་ལ་གནོད་སྐྱོན་ཚབས་ཆེ་གཏོང་སྲིད་པར་ཐུགས་འཚབ་ཆེན་པོ་ཡོད་པའི་དགོངས་ཚུལ་བཏོན་པའི་ཁར་གནད་དོན་འདིའི་སྐོར་རྒྱ་གར་དབུས་གཞུང་གི་ལྷན་དུ་བཀའ་བསྡུར་རིམ་པ་མང་པོ་གནང་བ་དང་ཡང་རྒྱ་ནག་གིས་རྒྱ་གར་ལ་ཉེན་ཁ་བཟོ་བཞིན་པ་འདིའི་སྐོར་པར་མ་པུ་ཏྲ་འམ་ཡར་ཀླུང་གཙང་པོའི་འགན་འཛིན་ཚོའི་ལྷན་དུ་ཡང་བཀའ་བསྡུར་གནང་སྐོར་གསུངས་འདུག་ད་དུང་ཁོང་གིས་རྒྱ་ནག་གཞུང་ནས་ཡར་ཀླུང་གཙང་པོའི་ཐོག་ཆུ་རགས་ཆེན་པོ་ཞིག་གསར་རྒྱག་བྱེད་འཆར་ལ་རྒྱ་གར་དབུས་གཞུང་ལ་ཡང་ཐུགས་འཚབ་ཡོད་པའི་དགོངས་ཚུལ་བཏོན་གནང་སྐོར་གསུངས་ནས་ང་ཚོས་སི་ཨན་ཞེས་ཡར་ཀླུང་གཙང་པོའི་ཆུ་སྨད་སྲུང་སྐྱོབ་བྱེད་དགོས་པ་དང་གལ་ཏེ་རྒྱ་ནག་གཞུང་གིས་ཡར་ཀླུང་གཙང་པོའི་ཆུ་ཁ་བསྒྱུར་ཚེ་སི་ཨན་རྒྱུག་ཆུའི་ཆུ་ཉུང་དུ་འགྲོ་རྒྱུའམ་དེ་མིན་ཆུ་ཧ་ཅང་མང་པོ་གློ་བུར་དུ་བཏང་ནས་ཨ་སམ་མངའ་སྡེ་དང་ཁྱིམ་མཚེས་རྒྱལ་ཁབ་བཱང་ལ་དེཤ་སོགས་ནང་ཆུ་ལོག་ཆེན་པོ་ཡོང་རྒྱུ་ཡིན་པས་ཆུ་ལོག་ནས་སྐྱོབ་ཐབས་སུ་ཆུ་རགས་ཆེན་པོ་དེ་འདྲ་སི་ཨན་གྱི་རྒྱུག་ཆུའི་ཐོག་བརྒྱབ་དགོས་སྐོར་སོགས་ཀྱང་གསུངས་ཡོད་པའི་གནས་ཚུལ་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་སྐྱབས་རྗེ་ཀུན་བདེ་གླིང་རྟ་ཚག་རིན་པོ་ཆེ་མཆོག་གིས་ཨ་རིའི་གྲོང་ཁྱེར་ཨི་ཐ་ཀའི་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་འབྲེལ་གྱི་དཔེ་མཛོད་དང་ཤེས་ཡོན་བསྟི་གནས་ཁང་ནང་ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་གོང་འཕེལ་གཏོང་ཐབས་སྐོར་གྱི་ལྷན་ཚོགས་ཐོག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལྟར་མི་རབས་རྗེས་མའི་ན་གཞོན་ཚོར་དེང་དུས་ཀྱི་ཤེས་ཡོན་སློབ་གསོ་དང་མཉམ་དུ་ནང་སེམས་ཀྱི་ཞི་བདེ་བསྐྲུན་ཐབས་སྐོར་སློབ་ཁྲིད་གནང་གལ་ཆེ་ལུགས་བཀའ་གནང་བའི་སྐོར་ས་གནས་ལ་ཆེད་བཅར་ཞུས་པའི་འདི་གའི་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གསན་རོགས་གནང།

ལྷན་ཚོགས་ཐོག་ཆོས་ལུགས་མི་འདྲ་བ་བརྒྱད་ཙམ་གྱི་འགོ་ཁྲིད་ཉི་ཤུ་ཙམ་ནས་མཉམ་ཞུགས་གནང་སྟེ་རང་རང་སོ་སོའི་ཆོས་ལུགས་ནང་བྱམས་སྙིང་རྗེ་གྱི་རིན་ཐང་དང་ཉམས་ལེན་བྱེད་ཕྱོགས་ཐད་བཀའ་བསྡུར་གནང་སོང། དེ་ཡང་ལྷན་ཚོགས་ཀྱི་ཉིན་དང་པོའི་ཐོག་སྐྱབས་རྗེ་ཀུན་བདེ་གླིང་རིན་པོ་ཆེ་མཆོག་དབུ་བཞུགས་ཀྱིས་རིན་པོ་ཆེ་མཆོག་ནས ྋགོང་ས་ཏཱ་ལའི་བླ་མ་སྐུ་ཕྲེང་བཅུ་བཞི་པ་ཆེན་པོའི་མཛད་པ་འཕྲིན་ལས་དང་ལྷག་པར་དུ་ཁོང་གིས་འཛམ་གླིང་སྟེང་འཚེ་མེད་ཞི་བའི་ལམ་གྱི་ཐོག་ནས་ཆོས་ལུགས་རིས་མེད་ཀྱི་ཐོག་ནས་ཆོས་དང་མ་འབྲེལ་བའི་བཟང་སྤྱོད་གོང་འཕེལ་གཏོང་གནང་མཛད་པའི

ཕྱི་དཔལ་འབྱོར་དང་དེ་འདྲའི་ལ་ཡ་ད་ད་ལྟ་བར་དུ་རེ་བ་ཆོས་ནི་སྒྲུབ་ཐུབ་རེས་མི་འདུག་ད་དཀའ་ངལ་དེ་སེལ་ཐབས་དེ་གཙོ་བོ་དེ་ང་རང་རང་ཚོས་དེ་འཛམ་བུ་གླིང་འདིའི་ནང་ལ་ཡོད་པའི་མི་ས་ཡ་སྟོང་ཕྲག་བརྒྱད་དེ་གི་སོ་སོའི་བསམ་བློའི་ནང་ལོག་ལ་ཡ་བྱམས་པ་དང་བརྩེ་བ་ཟེར་ཡ་ད་གཞན་ཁུར་གི་བསམ་བློ་དེ་ཤུགས་ཆེ་རུ་བཏང་ཐུབ་པ་ཡིན་ན་ད་ང་རང་ཚོས་དེ་སྤྱི་ཚོགས་ནང་གི་དཀའ་ངལ་མང་པོ་ཞེ་དྲག་ཅིག་དེ་སེལ་ཐུབ་པའི་རིགས་ཆགས་ཀྱི་ཡོད་རེད།

རྡ་སའི་ཉིན་དེབ་ཞེས་པའི་ལེ་ཚན་ནང་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་གནང་བའི་བོད་དོན་སླད་གོ་རྟོགས་དང་སློབ་སྦྱོང་ཞེས་པའི་ཚོགས་པའི་སྐོར་འབྲེལ་ཡོད་ལས་བྱེད་ཚེ་རིང་ནོར་བུ་ལགས་ཀྱི་ལྷན་དུ་ཡེ་ཤེས་ཟླ་བ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་རྡ་སའི་ཉིན་དེབ་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ཐེངས་འདིའི་ལེ་ཚན་གཙོ་སྐྱོང་ཞུ་མཁན་གུས་པ་ཡེ་ཤེས་ཟླ་བ་ཡིན། དེ་རིང་གི་ལེ་ཚན་ནང་བཞུགས་སྒར་དུ་རྟེན་གཞི་བྱས་པའི་བོད་དོན་སླད་གོ་རྟོགས་དང་སློབ་སྦྱོང་ཞེས་པའི་ཚོགས་པའི་སྐོར་འབྲེལ་ཡོད་ལས་བྱེད་ཚེ་རིང་ནོར་བུ་ལགས་དང་ལྷན་དུ་གླེང་མོལ་ཞུ་རྒྱུ་ཡིན། ཐོག་མར་གླེང་མོལ་འགོ་འཛུགས་མ་ཞུས་གོང་འདས་པའི་བདུན་ཕྲག་གཅིག་གི་གལ་ཆེའི་གསར་འགྱུར་ཁག་ནི། ྋགོང་ས་མཆོག་གིས་རྒྱུད་སྟོད་བླ་མ་དབུ་མཛད་ལ་མཇལ་ཁ་བསྩལ་བ། སྤྱི་འཐུས་ཚོགས་གཙོས་སྟོབས་ཆེན་རྒྱལ་ཁབ་ཉི་ཤུའི་ཚོགས་ཆེན་སྟེང་བོད་དོན་གླེང་སློང་དགོས་པའི་འབོད་སྐུལ་གནང་བ། སམ་བྷོ་ཊ་བོད་སློབ་ཚོགས་པའི་འགན་འཛིན་ལྷན་ཚོགས་ཐེངས་བརྒྱད་པའི་སྟེང་ཤེས་རིག་བཀའ་བློན་མཆོག་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོར་བསྐོ་གཞག་གནང་བ། གྱང་གསར་ཚེ་རིང་དོན་གྲུབ་ལགས་ཀྱིས་དཔལ་འབྱོར་དྲུང་ཆེའི་ལས་ཁུར་ཞུས་པ། བོད་རང་བཙན་སློབ་ཕྲུག་ཚོགས་པས་སྟོབས་ཆེན་རྒྱལ་ཁབ་ཉི་ཤུའི་ཚོགས་ཆེན་དང་འབྲེལ་ལས་འགུལ་སྤེལ་བ། གནས་ཚུལ་རྒྱས་པ་ཁག་གཤམ་ལ་གསན་རོགས། དེ་ཚེས་བརྒྱད་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཞུགས་སྒར་དུ་རྟེན་གཞི་བྱས་པའི་དཔལ་ལྡན་རྒྱུད་སྟོད་གྲྭ་ཚང་གི་བླ་མ་དབུ་མཛད་ཁང་གསར་རིན་པོ་ཆེ་མཆོག་ལ་མཇལ་ཁ་དང་བཀའ་སློབ་བཀའ་དྲིན་བསྐྱངས་ཡོད་ཅིང་ཁང་གསར་རིན་པོ་ཆེ་མཆོག་ལ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གིས་ཞལ་པར་བརྒྱུད་འབྲེལ་བ་ཞུས་པར ྋགོང་ས་མཆོག་གིས་བཀའ་གང་བསྩལ་བ་རྣམས་ཡིག་ཐོག་ལ་ཕབ་སྟེ་མ་འོངས་བཀའ་མོལ་གནང་རྒྱུའི་ཞལ་བཞེས་བཟང་པོ་གནང་སོང། དེ་ཚེས་བརྒྱད་ཉིན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ཀྱིས་དེ་ཚེས་དགུ་ནས་བཅུ་བར་ཉིན་གཉིས་རིང་སྟོབས་ཆེན་རྒྱལ་ཁབ་ཉི་ཤུའི་ཚོགས་ཆེན་སྟེང་བོད་དོན་གླེང་སློང་དགོས་པའི་འབོད་སྐུལ་གནང་བའི་ནང་ཐེངས་འདིའི་སྟོབས་ཆེན་རྒྱལ་ཁབ་ཉི་ཤུའི་ཚོགས་ཆེན་རྒྱ་གར་གྱི་གཙོ་སྐྱོང་འོག་སྐོང་བཞིན་པར་བསྔགས་བརྗོད་ཡོད་ཅེས་དང་སྟོབས་ཆེན་རྒྱལ་ཁབ་ཉི་ཤུའི་འགོ་ཁྲིད་རྣམ་པ་གཙོས་པའི་ཚོགས་ཆེན་ལ་ཐུགས་སྣང་ཡོད་མཁན་ཚོས་རྒྱ་ནག་གིས་བོད་ནང་སྤེལ་བཞིན་པའི་གདུག་རྩུབ་ཅན་གྱི་སྲིད་བྱུས་ལ་ཐུགས་སྣང་དགོས་རྒྱུ་གལ་ཆེ་ཡིན་སྐོར་དང་དོན་ཚན་བཅུ་ཅན་གྱི་འབོད་སྐུལ་ཞིག་གནང་བའི་ནང། བོད་དེ་ལོ་རྒྱུས་ཐོག་ནས་རང་བཙན་གྱི་རྒྱལ་ཁབ་ཅིག་ཡིན་པ་དང་ད་ལྟའི་ཆར་རྒྱ་ནག་གཞུང་གིས་བོད་ནང་སྤེལ་བཞིན་པའི་སྲིད་བྱུས་རྣམས་ལ་ཐེར་འདོན་དགོས་པ་དང་གཙོ་བོ་བོད་རྒྱ་འབྲེལ་མོལ་སླར་གསོ་ཡོང་ཆེད་རྒྱབ་སྐྱོར་དགོས་པའི་འབོད་སྐུལ་ཁག་ཅིག་བཀོད་འདུག་འདི་ཚེས་བདུན་ཉིན་བཞུགས་སྒར་གངས་སྐྱིད་དུ་སམ་བྷོ་ཊ་བོད་སློབ་ཚོགས་པའི་འགན་འཛིན་ལྷན་ཚོགས་ཐེངས་བརྒྱད་པ་དང་བཅུ་དྲུག་པ་གཉིས་བསྐོང་ཚོགས་གནང་ཡོད་ཅིང་དེ་ཡང་སམ་བྷོ་ཊ་བོད་སློབ་ཚོགས་པའི་འགན་འཛིན་ལྷན་ཚོགས་ཐེངས་བརྒྱད་པ་ལྡི་ལི་སྐུ་ཚབ་དོན་གཅོད་སྤྱི་ཟུར་བློ་བཟང་ཤཱསྟྲི་ལགས་ཀྱི་ཚོགས་སྐྱོང་འོག་ཚོགས་གཞོན་ཤེས་རིག་དྲུང་ཆེ་འཇིགས་མེད་རྣམ་རྒྱལ་ལགས་དང། ཚོགས་མི་སྐུ་ཞབས་ཨེས་ཨེན་གུ་ལི་ཡ་ལགས་བོད་ཀྱི་དཔེ་མཛོད་ཁང་གི་འགན་འཛིན་དགེ་བཤེས་ལྷག་རྡོར་ལགས། རྡ་ས་བོད་ཁྱིམ་སློབ་གྲྭའི་སྤྱི་ཁྱབ་འགན་འཛིན་བསོད་ནམས་སྲི་གཅོད་ལགས་སམ་བྷོ་ཊ་བོད་སློབ་ཚོགས་པའི་ངེས་སྟོན་པ་ཚེ་རིང་དོན་གྲུབ་ལགས་ཕེབས་ཞུགས་ཐོག་དམིགས་བསལ་སྐུ་མགྲོན་དུ་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་ལགས་མཆོག་ཕེབས་ཡོད་པའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་སྟེང་བཀོད་ཡོད་པ་དང། སྐབས་དེར་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་བསྐོ་གཞག་དང་འབྲེལ་བའི་ཁྲིམས་དོན་སློབ་སྟོན་དང་འཛིན་སྐྱོང་བཀའ་ཤག་གི་ལམ་སྟོན་ལྟར་འགན་འཛིན་ལྷན་ཚོགས་ནས་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་སམ་བྷོ་ཊ་བོད་སློབ་ཚོགས་པའི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་མུ་མཐུད་བསྐོ་གཞག་དང་ལས་འཁྱུར་ཚོགས་གཙོ་ལྡི་ལི་སྐུ་ཚབ་དོན་གཅོད་བློ་བཟང Shastri ལགས་སུ་ཐུགས་རྗེ་ལེགས་འབུལ་ཞུས་ཐོག་ཚོགས་འདུའི་ནང་སམ་བྷོ་ཊ་བོད་སློབ་ཚོགས་པའི་འཛིན་སྐྱོང་དང་ཤེས་ཡོན་ཐད་ཀྱི་གྲོས་གཞི་ཁག་ཅིག་ཐོག་གྲོས་མོལ་ཞིབ་ལྷུག་གནང་ཡོད་པའི་གནས་ཚུལ་བཀོད་འདུག། འདི་ཚེས་བདུན་ཉིན་བོད་མིའི་སྒྲིག་འཛུགས་དཔལ་འབྱོར་ལས་ཁུངས་ཀྱི་དྲུང་ཆེ་གསར་རྙིང་བར་རྩིས་སྤྲོད་རྩིས་ལེན་ལེགས་པར་གྲུབ་མཚམས་དྲུང་ཆེ་གསར་པ་གྱང་ས་ཚེ་རིང་དོན་གྲུབ་ལགས་ཀྱིས་དཔལ་འབྱོར་ལས་ཁུངས་ཀྱི་དྲུང་ཡིག་ཆེན་མོའི་ལས་ཁུར་འགོ་འཛུགས་གནང་ཡོད་འདུག་འདི་ཚེས་དགུ་ནས་བཅུ་བར་ཉིན་གྲངས་གཉིས་རིང་རྒྱ་གར་རྒྱལ་ས་ལྡི་ལིར་སྟོབས་ཆེན་རྒྱལ་ཁབ་ཉི་ཤུའི་ཚོགས་ཆེན་འཚོགས་བཞིན་པའི་སྐབས་དང་བསྟུན་བཞུགས་སྒར་དུ་རྟེན་གཞི་བྱས་པའི་བོད་རང་བཙན་སློབ་ཕྲུག་ཚོགས་པས་པར་རིས་འགྲེམས་སྟོན་བརྒྱུད་ལས་འགུལ་ཞིག་སྤེལ་ཡོད་ཅིང་ལས་འགུལ་དེའི་སྐོར་རྒྱ་གར་བོད་རང་བཙན་སློབ་ཕྲུག་ཚོགས་པའི་འགན་འཛིན་བསྟན་འཛིན་པ་སངས་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། ད་དེ་རིང་ད་ལྟ G20གི་ད་ལྟ་ལྷན་ཚོགས་དེ་ད་ལྟ་འཚོགས་ད་དེ་རིང་ནས་འགོ་བཙུགས་ཀྱི་ཡོད་རེད། ཨ་མཉམ་དུ་དེ་རིང་ཉིན་མོ་དེ་ད་ལྟ་རྒྱལ་སྤྱིའི་ཤེས་ཡོན་ཉེན་སྲུང་ཉིན་མོ་ལབ་ནས་ཆགས་བསྡད་ཡོད་ད། ད་དེ་ཉིན་མ་གཉིས་དེ་ལ་ང་ཚོ་གི་སྟེང་ནས་ང་ཚོ་ད་ལྟ་དེ་ལ་ལས་འགུལ་ཅིག་བྱེད་ཀྱི་ཡོད།

བོད་པ་གི་ད་ད་ད་མ་འོངས་པའི་སོན་རྩ་ང་ཚོའི་བོད་ཕྲུག་དེ་ཚོ་ཚང་མ་གི་ཀླད་པ་ནང་ལོགས་ནས། ཁོ་ཚོ་གི་ད་དྲན་པ་ལག་བཅོས་ཀྱི་དེ་འདྲས་ཀྱི་སྲིད་ཇུས་ངན་པ་དེ་འདྲས་རེད་ད། དེ་ནང་བོད་པ་དེ་ཚོ་ཚང་མ་གི་ང་ཚོའི་བོད་རིགས་ཀྱི་ངོ་བོ་ཁོ་རང་བོད་རིགས་ཀྱི་རིག་གཞུང་དང་སྐད་ཡིག་དེ་ཚོ་ཚང་མ་རྩ་མེད་བཏང་ཡ་གི་ཁོ་ཚོ་སྲིད་ཇུས་དེ་འདྲས་ཕལ་གྱི་ལ་བསྟན་གྱི་ཡོད་རེད། ཨ་འདིའི་ནང་ལོགས་ལ་བོད་ཀྱི་བོད་པའི་གི་སློབ་ཕྲུག

རྒྱ་མིའི་གི་སྐུ་ཚབ་མཉམ་དུ་སྐད་ཆ་བཤད་དགོས་འདུག་གྲོས་གླེང་བྱེད་དགོས་འདུག་བོད་དོན་གནད་དོན་འགན་ལེན་གྱི་མི་འདུག་གྲོས་མོལ་བྱེད་དགོས་འདུག་ལབ་ནས་ང་ཚོས་འབྲེལ་བ་ཞུ་གི་ཡོད། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་རྡ་སའི་ཉིན་དེབ་རེད་ཐེངས་འདིའི་ལེ་ཚན་ནང། བཞུགས་སྒར་རྡ་རམ་ས་ལ་རྟེན་གཞི་བྱས་པའི་བོད་དོན་སླད་གོ་རྟོགས་དང་སློབ་སྦྱོང་ཞེས་པའི་ཚོགས་པའི་ངོ་སྤྲོད་དང་ད་ག་ནང་བཞིན་གྱི་ཚོགས་པའི་ལས་དོན་བྱེད་ཕྱོགས་ཐོག་ང་ཚོ་གླེང་མོལ་ཞུ་གི་ཡིན། གོང་གི་གནད་དོན་དེ་དང་འབྲེལ་བའི་ཐོག་ཚོགས་པའི་ལས་འཆར་དོ་དམ་པ་ཚེ་རིང་ནོར་བུ་ལགས་དང་ལྷན་དུ་ང་ཚོ་གླེང་མོལ་ཞུ་གི་ཡིན། ཚེ་རིང་ནོར་བུ་ལགས་ཐོག་མར་ང་ཚོར་དུས་ཚོད་གནང་བ་དེ་ཐུགས་རྗེ་ཆེ། ཨ་ཐུགས་རྗེ་གནང་རྒྱུ་དེ་ལས། ད་ལྟ་བོད་དོན་སླད་གོ་རྟོགས་དང་སློབ་སྦྱོང་ཞེས་པའི་ཚོགས་པ་དེ་ཐོག་མར་ག་དུས་དབུ་བརྙེས་པ་དང་ད་ག་ནང་བཞིན་གྱི་དེའི་གི་དམིགས་ཡུལ་གཙོ་བོ་དེ་གང་ཡིན་མེད་ཐད་ཅིག་གསུང་རོགས་བྱེད་དང།
ལགས། ད་སྤྱི་དང། ད་ལྟ་བོད་དོན་སླད་གོ་རྟོགས་དང་སློབ་སྦྱོང་ཟེར་གྱི་ཚོགས་པ་འདི་བཙུགས་བྱས་ཉིས་སྟོང་དགུ་ནས་འདུག་སེ་འགོ་འཛུགས་ཞུས་ཤར་བ་ར་གི་ལ། ཨ་ནི་ཡིན་ནས་ད་ད་ལྟ་འདུག་ལྟ་དུས། ང་དེ་ལས་ཀ་བྱེད་བྱས་ད་ལྟ་ལོ་གཉིས་གསུམ་ཕྱིན་མ་སོང་ཨ་ནི་སྤྱིར་བཏང་ནས་དེ། ང་ད་ལྟ་ལས་ཀ་བྱེད་པ་དེ་ད་དང་པོ་ང་རང་ངོ་སྤྲོད་བྱེད་པ་ཡིན་ན། ང་རའི་ལས་ཀ་དེ་ད་ལྟ་བྱེད་བཞིན་པ་དེ་དང་བླངས་ཡིན་གི་ལ་གླ་མེད་ཐོག་ནས་ལས་ཀ་བྱེད་ཀྱི་ཡོད།
ལགས་སོ། ད་ག་ནང་བཞིན་གྱི་འགན་འཛིན་དང་ལས་བྱེད་གཞན་པ་གཅིག་ལ་ཁོ་རང་སོ་སོ་འདུག་སེ་ཁོ་རང་ཕྱག་ལས་གཙོ་བོ་གནང་སྡོད་ཀྱི་ཡོད་རེད་ཡིན་ནས་ད་ཡར་མར་མི་ལ་འབྲེལ་བ་བྱས་དང་བཀའ་མོལ་གནང་ཡག་མང་ཆེ་འདུག་སེ་འགན་ངས་ལེན་སྡོད་ཀྱི་ཡོད་ཨ་ནི་སྤྱིར་བཏང་ནས་ད་ལྟ་བོད་དོན་སླད་གོ་རྟོགས་དང་སློབ་སྦྱོང་ལབ་ཡག་དེ་ཚོགས་པ་འདི་འགོ་འཛུགས་ཐོག་མ་དེ་ཉིས་སྟོང་བརྒྱད་འདྲ་བ་ཞིག་ལ་འགོ་འཛུགས་གནང་ཤག་ཨ་ནི་དེ་འགོ་འཛུགས་གནང་མཁན་དེ་གཙོ་བོ་མི་རྟག་བོད་ནས་ཤག་གསར་དུ་འབྱོར་བའི་མི་གཅིག་གིས་ཚེ་རིང་བཟང་པོ་ལགས་ཟེར་ཁོ་རང་གིས་འགོ་འཛུགས་གནང་ཤག། ད་འདི་ཚོགས་པ་འདི་གི་བཙུགས་དགོས་ཀྱི་ཁོ་རང་དམིགས་ཡུལ་དགོས་པ་གཙོ་བོ་དེ་ག་རེ་ལབ་ན་ཨ་ནི། ཁོ་རང་འདུག་སེ་བོད་ནས་ཕེབས་ཨ་ནི་ད། འདུག་སེ་ནས་དགུ་བཅུ་གསུམ་འདྲ་བ་ལ་ཡ་ཕྱག་ལས་འདུག་སེ་གནང་བཞུགས་ཡོད་ས་རེད་དེའི་སྐབས་འདྲ་བ་ཞིག་ལ་ཡ་ཨ་ནི་ད་བོད་པའི་གི་གཞོན་སྐྱེས་མང་པོ་ཅིག་བོད་ནས་ཡ་གསར་དུ་འབྱོར་དུས་སྐབས་ལ་ཡ་ཨ་ནི་དམིགས་བསལ་གྱི་དཀའ་ངལ་སློབ་སྦྱོང་གི་དཀའ་ངལ་གོ་སྐབས་དེ་ནས་ད་ང་ཚོ་སྤྱིར་བཏང་ནས་མི་ལོ་རྒན་པ་ལ་ཡ་སློབ་སྦྱོང་བྱེད་ས་གི་ཨ་ནི་ཁོར་ཡུག་དེ་ཞེ་དྲག་ཅིག་ཨ། ཡག་པོ་ཞིག་མི་འདུག་ཨ་ནི་ད་དེ་འདྲའི་སྒྲུབ་ཀྱི་ས་ཆ་གསར་པ་ཅིག་བསྐྲུན་པ་ཡིན་ན་ཨ་ནི་མང་པོ་ཅིག་ལ་ཕན་ཐོགས་ས་རེད་བསམ་པའི་ཁོ་རང་ཉམས་ཉམས་མྱོང་དང་ལྡན་པའི་ཐོག་ནས་ཨ་ནི་ཁོ་རང་གི་འདུ་ཤེས་ཐོག་གཙོ་བོ་དགོངས་ཚུལ་ཞུས་པ་འདྲ་ཞིག་ཡིན་ས་རེད་གི་ལ།
ལགས་སོ། ཨ་ནི། ལགས་མུ་མཐུད་གསུང་རོགས་བྱེད་ད།
ཨ་དེ་འདྲའི་སྒྲུབ་པ་ཞིག་རེད་བཞག་གི་ལ་ཨ་ནི་ད་ངེད་ཀྱི་འདུག་ལྟ་བ་ཡིན་ན་ཨ་ནི་ཁོ་རང་གི་སྤྱིར་བཏང་ནས་སློབ་གྲྭ་ལ་དེ་ཅིག་འགྲོ་བའི་སྐབས་ལ་ཡ་ད་ལོ་ང་ཚོ་ཡིན་ན་ད་དམའ་རིམ་གྱི་སློབ་གྲྭ་ནས་སུ་འགོ་འཛུགས་བྱས་སློབ་གྲྭར་འགྲོ་ས་དེ་ཆེ་ཁག་མང་པོ་ཞིག་ཡོད་ད། བུ་གསོ་ཁང་དང་ད་ག་ནང་བཞིན་གྱི། སྐབས་དེ་བོད་བཙན་བྱོལ་ནང་ལ་སློབ་གྲྭ་ཆེ་ཁག་མང་པོ་ཡོད་དེ་ནས་ཅིག་བོད་ནས་ཚུར་སླེབས། ལོ་དེ་ག་ལེ་གང་འཚམ་ཆེན་པོ་བྱས། ད་ལས་ཀ་ཡང་བྱས་ཡང་ཟུར་ལ་སོ་སོ་ཅིག་སློབ་སྦྱོང་ཅིག་ཨིན་ཇི་སྐད་ཞིག་སྦྱང་དགོས་བསམ་པའི་ཀྱི། ཅིག་སེམས་ནང་ལ་ཡང་ངར་ཤུགས་འདུག་སླེབས་ཅིག་སྦྱང་ཡས་འདོད་པ་སླེབས་དུས་འདི་འདྲས་ཀྱི་ཁོར་ཡུག་འདི་ཞེ་དྲག་མེད་དུས། ཁོ་རང་གིས་འདི་འདྲས་བཞིན་ཐོག་མར་འགོ་བཙུགས་རྒྱུ་རེད་བཞག་ལ། འདི་གཅིག་བྱས། ད་འདི། གཙོ་བོ་ཨིན་ཇི་བསླབ་ཡས་འདི་གཅིག་པོ་འདི་ང་ཚོའི་ལས་ཀ་འགན་གཙོ་བོ་འདི་མ་རེད། ཚོགས་པ་གཙོ་བོ་མིང་ཁོ་རང་ཡ་ཁོས་བོད་དོན་སླད་གོ་རྟོགས་དང་སློབ་སྦྱོང་ལབ་དུས་བོད་དོན་སླད་གོ་རྟོགས་འདི་གཙོ་བོ་འདི་ག་རེ་ཆགས་ཡོང་ལབ་ན། ད་འདི། རྡ་རམ་ས་ལ་དམིགས་བསལ་གྱིས་ད་སྐྱབས་མགོན་རིན་པོ་ཆེའི་བཞུགས་གནས་གཙོ་བོ་ཆགས་ཡོད་དུས་ཨ་ཡུལ་དུ། ཡུལ་དུ་ད་ཕྱོགས་ག་བ་ག་ས་ནས་སྤྲོ་འཆམ་པ་དང་ད་ག་ནང་བཞིན་གྱི་ཨིན་ཇི་ལ་སོགས་མང་པོ་ཅིག་སླེབས་བྱས་ད་བོད་པའི་གི། སྐོར་ལ་ཡ་གནད་དོན་ཁྱབ་སྤེལ་ཆེད་ལ་གཙོ་བོ་གོ་རྟོགས་སྤྲད་འདུག་བོད་པའི་གི་ད་ག་རེ་ལབ་རེད་དཀའ་ངལ་ག་རེད་དངོས་ཡོད་གནས་ཚུལ་ག་རེ་ཡིན་པ་ད་ག་ནང་བཞིན་གྱི་ད་བོད་པའི་གི་རིག་གཞུང་ཟེར་ཡིན་ན་རེད་ཆས་གོས་ཡིན་ན་རེད་བོད་པའི་གི་གོམས་གཤིས་ག་རེ་འདི་ཐོག་ནས་ཡ་ད་ང་ཚོའི་བོད་པའི་གི་སོ་སོའི་གོམས་གཤིས་འདི་མིའི་མཉམ་དུ་གཤིབ་བྱས་ནང་གཅིག་ནང་ལ་ཡ་ཁ་ལག་ཟ་བྱས་མཉམ་དུ་གཤིབ་བྱས་ཨ་ནི་འདུག་སེ་ནས་ཕར་ཚུར་ངོ་སྤྲོད་བྱེད་གི་བྱེད་གི་བྱེད་བྱེད་ང་ཚོའི་གི་གཙོ་བོ་འདུག་ཁྱབ་སྤེལ་བཏང་བྱས་ད། ཁྱིམ་ཚང་ཆུང་ཆུང་རེའུ་ཞིག་རེད་ད་དེ་བོད་དོན་ལས་གོ་རྟོགས་ནས་ཀྱི་ཚོགས་པ་དེ་དཔེ་ཆུང་ཆུང་ཞིག་རེད་ཡང་གི་ལ་ད་ང་ལས་ངན་ཤེས་རྟོགས་ལ་ད་ཡང་གི་ལ། ལགས་སོ། ད་བོད་དོན་ལས་གོ་ཏོ་སི་ཏུ་བསམ་པ་ཅིག་བོད་ཀྱི་རིག་གཞུང་དང་ད་ག་ནང་བཞིན་གྱི་ད་ཅིག་བོད་པའི་གི་སྲོལ་རྒྱུན་གི་ད་ཅིག་འཚོ་བ་སྐྱེལ་སྟངས་དེ་ཚོ་ཕྱི་རྒྱལ་གི་ད་ཅིག་ཡུལ་སྐོར་སྤྲོ་འཆམ་པ་རེད་ད་ནང་བཞིན་གྱི་ཕྱི་རྒྱལ་ནས་ཕེབས་པའི་ད་ཅིག་བོད་དོན་ལ་ཐུགས་སྣང་གནང་མཁན་དེ་ཚོ་ལ་ད་ངོ་སྤྲོད་གནང་གི་ཡོད་རེད་གསུངས་སོང། ད་ལྟ་བར་དུ་ད་རྣམ་པ་ཚོའི་ངོས་ནས་ཡང་ཕྱི་རྒྱལ་མི་སྣ་ག་ཚད་ཙམ་ཞིག་ལ་དེ་ལྟ་བུའི་གི་དཔེར་ན་ལས་གཞི་དེ་ཨ་ནི་ངོ་སྤྲོད་གནང་ཐུབ་ཡོད་ན།

ལན། ཧྲིལ་པོ་སྐྱོན་ཆེ་རོ། ཡིན་ནའི་ལྟ་དུས་ལྟ་དུས། ཁོ་ཚོའི་གི། ད་ལྟ་མི་འབོར་དེ་གྲངས་བཤེར་དེ་ང་ལ་ཡང་ཏག་ཏག་ཅིག་མེད་ངེས་དུས་ལྟ་དུས་ད་ལྟ། ཕལ་ཆེར་མི། དབྱིན་ཇི་དང་དེ་འདྲ་ཁྱོན་བསྡོམས་བསྡོམས་ནས་ད་ལྟ་མི་ཉིས་སྟོང་དྲུག་བརྒྱ་སུ་ལ་འདི། ད་དབྱིན་ཇི་གཅིག་པུ་མ་ཡིན་པ་ལ། རྒྱ་གར་དང། ནི་ཕྱི་རྒྱལ་ཁག་ནས་སླེབས་ཡག་དེ་འདྲའི་འགྲུལ་པ་ལ་ད་དེ་འདྲའི་ལ་ཕན་ཐོགས་ཤེ་ར། ལོ། དྲང་པོའི་དྲང་པོ་ལ་ན་ད་དེ་འདྲའི་འགྲོ་ཤེ་ཤ་ང་ཚོའི་གི་ད་ལས་གི་ད་ཐོ་འགོད་ཅུ་ར། ལགས་སོ། དེ་ནང་ལས་དུ་སེ་མ་ཅིག་ཤིག་ཆོ་ཡིན་ན། ལགས་སོ། ན་ད་གོང་སོང་སོ་ད་མི་ཉིས་སྟོང་རྫ་སུ་ལ་དུ་ཕོན་ཆུང་པོ་ཞུ་ཅི་རེ།

ངེད་ཀྱི་དམིགས་ཡུལ་གཙོ་བོ་དེ་ག་རེ་ཡིན་གསུངས་པ་ན་གཅིག་ག་ལོ་གཞན་ཕན་གྱི་ལས་ཀ་ཞིག་བྱེད་བ་ཡིན་ན་ཨ་ནི་གཅིག་དཔལ་འབྱོར་གཅིག་མཁོ་སྒྲུབ་བྱས་མིན་པ་སོ་སོས་གཞན་ཕན་ཞིག་ལས་ཀ་བྱེད་དུས་སེམས་ནང་དུ་བདེ་བ་ཐོབ་པའི་དེ་བདེ་བ་དངོས་ཡིན་པ་འདུག་ཚོར་ནས་ད་འདི་ལ་ལ་བསམ་བཏང་བྱས་ཨ་ནི་བོད་པའི་སྤྱི་ཚོགས་ནང་གཅིག་ཕན་ཐོགས་ཡ་ཞིག་ལས་ཀ་གང་མང་མང་བྱེད་ཐུབ་ཡ་གི་ཐབས་ཅིག་བཏང་སྟེ་ད་འདི་འདྲ་བྱས་འདི་གོ་ར་ཨ་ནི་བྱས་པའི་སྐབས་ལས་ད་དབྱིན་ཇི་ཚོ་མཉམ་དུ་འབྲེལ་བ་བྱས་དུས་དམིགས་བསལ་གྱི་ག་རེ་སྤྲོ་སྣང་གི་ཚོར་བ་དེ་སླེབས་ལབ་ན་མང་པོ་ཅིག་ཕྱི་ཡི་ཡུལ་གྲུ་ཁག་ནས་སླེབས་བྱས་དང་པོ། བོད་བོད་པའི་གི་སྐོར་ལ་ཡར་ཤེས་ནམ་མ་ཤེས་ན་ད་ཁ་ལོ་རེད། སྐྱབས་མགོན་རིན་པོ་ཆེ་ལ་ནི་འདི་ལྟ་ངོ་ཁེ་ངེས་འགྲོ་བ་ཆེ། བོད་པའི་གི་གནས་ཚུལ་དངོས་དེ་ག་རེ་ཡིན་པ་ཅིག་ཁ་གསལ་བོ་མེད་པ་ཅིག་གསལ་བོ་མཐོང་གི་འདུག་ར། ང་ཚོའི་གི་ད་བོད་པའི་གི་རྒྱལ་རབས་དེ་སྐོར་ནས་མང་ཤས་ཤིག་བོད་རང་བཙན་ཤོར་སྟངས་ན་ནི་ག་འདྲས་བྱུང་བ་ཡིན། བཙན་བྱོལ་ལ་ག་འདྲས་སླེབས་ཡོད་མེད་ད་ལྟ་ང་ཚོའི་གནས་སྟངས་དེ་ག་འདྲས་ཡིན་པའི་དེ་ཚང་མ་འགྲེལ་བཤད་གི་ཨ་ནི་ཁོང་ཚོ་ཤེས་ནས་དངོས་ཡོད་མཐོང་ནས་ཨ་ནི་ཁོ་རང་ཚོ་གི་མགོ་ཚོད་ཨ་ནི་མར་ཕྱི་རྒྱལ་ལ་ཕྱིན་ཁོ་རང་ཚོ་ད་མི་རེ་ཡང་རོགས་པ་གཞན་པ་དང་གྲོགས་པོ་ད་ད་ངེ་ངེ་རོ་ག་རེ་ཐུག་པ་ནས་དེ་ཚོ་ལ་ཡར་འགྲེལ་བརྗོད་བྱེད་བྱེད་བྱེད་འདི་འདྲ་བྱས་ནས་ཁྱབ་ཡག་མང་མང་འགྲོ་དུས། འདི་གིས་ད་ང་ཚོ་ག་ལ་བ་རེད། སྔོན་མ་མི་སླེབས་ཟིན་པ་ཚོས་ད་ང་ཚོ་ཡིག་ཐེངས་ཀྱི་ཐོག་ནས་འབྲེལ་ལམ་བྱེད་དུས་ཨེ་ཁོ་ཚོས་གི་དེ་འདྲའི་ཡང་ཁོ་རང་ཚོས་ཀྱི་དམིགས་བསལ་གྱི་དགོང་དག་དེ་བ་ལ་ཡང་མཚམས་མཚམས་རོགས་པ་ཁག་འཛོམས་ཁ་ལག་ར་བཏང་ཨེ་དེ་འདྲའི་སྐོར་ལ་སྐད་ཆ་བཤད་ཨེ་འདི་ན་ཡག་པོ་བྱུང་སོང་སྐབས་རེ་དེ་འདྲའི་བྱས་བྱས་ནས་དངུལ་གི་ཁྲ་ལ་ཕྲན་བུ་བསགས་ཨེ་ནས་དེ་ཚོས་ང་ཚོ་ལ་ཡང་བཏང་ཡ་ལ་སོགས་དེ་འདྲའི་གི་ཁ་ཆད་ཐེངས་པོ་བྱུང་མྱོང་ར་ཨེ་འདིའི་འདྲའི་སེམས་ནང་ལ་དེ་སྤྲོ་སྣང་སླེབ་ཀྱི་འདུག་གི་ར། ད་གཙོ་བོ་དེ་འདྲའི་སྤྲོ་ཡི་རེད་ཤག།
ལགས་སོ། ད་ལྟ་གོང་ལ་ཁྱེད་རང་གིས་གསུངས་སོང། ད་སྤྱིར་བཏང་རེད་ང་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་དོན་དངོས་བཅར་འདྲི་ཅིག་གནང་ཡོད་ས་རེད་ཨ་ནི། ད་ལྟ་ན་ཁྱེད་རང་དཔེར་ན་ཅིག་ཕྱག་ལས་གནང་པ་དེ་གཙོ་བོ་ཡང་དྭངས་བླངས་ཆགས་བསྡད་ཀྱི་འདུག་ད་ལྟ་ཡང་ཁྱེད་རང་གིས་དཔེར་ན། བཀའ་མོལ་གནང་པའི་སྐབས་སུ་གཞན་ཕན་གྱི་བསམ་བློ་དེ་གལ་ཆེན་པོ་ཞེ་པོ་ཅིག་ལ་ངོས་འཛིན་གནང་གི་འདུག་ད་སྤྱིར་བཏང་ནས་ནང་ཆོས་ཀྱི་དམིགས་ཡུལ་གཙོ་བོ་དེ་ད་ཅིག་གཞན་ལ་ཕན་སེམས་བཅང་ཡ་དེ་དུས་རྒྱུན་སྐྱབས་མགོན་རིན་པོ་ཆེ་གིས་གསུང་བསྡད་ཀྱི་ཡོད་རེད་ད་མི་གཞན་ལ་རོགས་བྱེད་པ་ཡིན་ན་དེ་གི་སོ་སོ་ལ་ད་དངོས་གནས་བདེ་སྐྱིད་ཡོང་གི་རེད་གསུང་གི་ཡོད་རེད་ཁྱེད་རང་ལ་དཔེར་ན་གཞན་ཕན་གྱི་བསམ་བློ་དང་དེ་ཚོ

སུ་ཞིག་གིས་ཁོར་ཡུག་དང་དེ་དང་ཚང་མ་ནི་བཙུན་མ་དང་དགེ་བཤེས་དང་དག་ན་ཞིང་དེ་འདྲའི་རིགས་དང་རྐྱང་རྐྱང་འཛོམས་ཡོང་དུས་ཨེ་དམིགས་བསལ་ནི་ཉམས་ལེན་ནས་རྒྱན་བཅོས་བྱེད་ཀྱིན་ཡོད། ཨེ་ནི། ག་དུས་ནས་བཀའ་སློབ་གནང་བ་ཡིན་ན་ད་ཆོས་ཕྱོགས་ཀྱི་ཐོག་ནས་བསམ་བློ་སྐད་ཆ་མང་པོ་བཤད་ཡོང་དུས་ཨེ་ནི། གོ་གོ་གོ་ཨེ་ནི་ཅིག་སེམས་ནང་ལ་ཡ། ག་རེ་ལབ་དགོས་རེད་བཞིན་དུས་ཁ་སྐྱོར་ཡས་གཅིག་པོ་ཡི་མ་ཡིན་པ་བྱས། ཉམས་ལེན་གྱི་ཐོག་ནས་ལས་ཀ་བྱས་ཏེ་ཁ་ཞེ་གཅིག་ཁྱོད་རང་ཤི་ཐུབ་རྒྱུ་རེད་ལ་ནི། དེ་འདྲས་བྱས་ན་ཡག་པོ་དེ་འདྲས་བྱས་ན་ཡག་པོ་ལབ་རྒྱུ། སུན་སེམས་ནང་ནས་འདི་ག་རེ་ལབ་དགོས་རེད། སེམས་ཤུགས་འདུག་ཤིག་སྐད་ཅིག་ཕྱིར་བསྒོ་བསམ་ནས་ངར་ཞིག་ལེན་ལྟ་ཅིག་བྱེད་དུས་ཨ་ནི་དངོས་ཡོད་ཀྱི་སེམས་ནང་ལ་སྤྲོ་སྣང་འདི་སླེབས་དུས། ད་འདི་སྐྱིད་པོ་ཚོར་ན་ད་འདི་དངོས་གནས་སྐྱིད་པོ་དེ་རེད་བསམ་བྱས་ཀྱི་ལ་ད་འདི་གིས་དེ་འདྲས་འགྲོ་བྱེད་ཅིང་ལྟ་ད་ལྟ་བུ་དང་དེའི་ཐད་ཀྱི།
ལགས་སོ། ད་ལྟ། ད་ལྟ་ཁྱེད་རང་གོང་གསུངས་སོ། ད་ལྟ་ཅི་ན་ནས་རྣམ་པ་ཚོ་ལ་ལས་བྱེད་དེ།

ལགས་སོ་དེ་སྔོན་དཔེར་ན་ད་ཉིས་སྟོང་བཅུ་དགུ་གི་ད་ལོ་མཇུག་ནས་འགོ་བཙུགས་བྱས་ད་ལྟ་ཏོག་དབྱིབས་ནད་ཡམས་འདི་ཁྱབ་རེད་དམིགས་བསལ་ད་བཞུགས་སྒར་ཁུལ་ལ་ཡང་དཔེར་ན་ཏོག་དབྱིབས་ནད་ཡམས་འདི་ཁྱབ་པའི་སྐབས་སུ་ཨ་ནི་གཅིག་ག་རེ་ལབ་དགོས་རེད་ད་མི་ཕྱི་ལ་ཐོན་མ་ཆོག་པ་བྱས་ཡང་གཅིག་འགྲིམ་འགྲུལ་དེ་ཚོའི་གནས་སྟངས་སྒང་ལ་དཀའ་ངལ་ཤུགས་ཆེན་པོ་ཞིག་བྱུང་ཡོད་རེད་དེའི་སྐབས་སུ་རྣམ་པ་ཚོའི་ངོས་ནས་ཡང་ཚོགས་པའི་ངོས་ནས་ད་གཅིག་ཡང་ལས་གཞི་སྤེལ་སྟངས་དེ་ཚོ་ཡང།

ད་དེ་འདྲའི་རིགས་རེ་ཟུང་ཚོ་ལ་ང་ཚོས་ཀྱིས་ད་ག་ཚོད་རོགས་པ་བྱེད་ཐུབ་ཐུབ་བྱས་ཏེ་མི་དམངས་ང་ཚོའི་ད་ད་ལྟ་འགན་འཛིན་གསར་པ་དེ་བསྟེན་ཚད་ལ་བྱས། ཨ་ནི་ཉིས་སྟོང་བཅོ་ལྔ་ནས་ད་ལྟ་ཉིས་སྟོང་ཉི་ཤུ་རྩ་གཅིག་བར་དུ་ད་ལྟ་ཁྱེད་ནོར་བུ་ལགས་ལས་བྱོས་རེད་ཨ་ནི་ཁོ་རང་གི་གནང་དགོས་ཨ་ཨ་ནི་ཁོ་རང་གི་དམིགས་ཡུལ་གཙོ་བོ་དེ་ག་རེ་ལབ་ན་ད་སློབ་སྦྱོང་སྦྱང་མཁན་དེ་ནི་དྲང་པོ་ག་ལེ་ག་ལེ་བྱས་མི་ཉུང་བ་འགྲོ་འདུག་ད་ང་ཚོས་ཀྱིས་ཡང་ཅིག་བོད་པའི་གི་སྤྱི་ཚོགས་ནང་ལ་ཡང་དམིགས་བསལ་གྱི་ཁྱིམ་ཚང་ལ་འདས་དཀའ་ངལ་འཕྲད་མི་ཉམ་ཐག་འདྲའི་རོགས་པ་བྱེད་ཀྱི་ཁོང་ཚོའི་འཆར་གཞི་ཡོད་ན་ཤིང།

བོད་མི་རང་ཆགས་སྡོད་ག་འདྲས་ན། ཁྱེད་རང་ནས། དབྱིན་ཇི་འདི་བསླབ་པའི་སྐབས་ལ་ཡང་ང་ཚོས་ད་ལྟ་རིམ་པ་འདི་གཉིས་ལ་བཞག་ཞུ་རྒྱུ། གཅིག། རྨང་གཞི་ནས་སྦྱང་མཁན་གཅིག་དང་གཅིག་ཡང་ག་ལེ་ང་ཚོ་གཉིས་ནས་དབྱིན་ཇི་ཡག་པོ་ཤེས་མཁན་དེ་རིགས་རེད་ཞེས་ཟིན་ད་ཁག་གཉིས་རེ་ཡོད་དེ། ཡང་ནི་དེ་ནས་ད་ལྟ་སྦྱང་སླེབས་མཁན་མང་ཆེ་བ་གཅིག་ག་རེ་ལབ་དགོས་རེད། གོམ་སྟབས་རྨང་གཞི་ནས་སྦྱང་གར་སླེབས་མཁན་ཚང་མ་མང་ཆེ་བསླབ་པ་ཡ་དེ་རིགས་ང་ཚོས་གི་ད་ལྟ་ང་རང་རང་ཚོ་གི་དགེ་རྒན། འདུ་ཤེས་བོད་པའི་དགེ་རྒན་ཞེས་བཞག་ཞེས། ད། གཙོ་བོ་གཅིག་ཚོགས་པ་ག་རེ་ཡིན་པ་ཡིན་ནའི་ང་ཚོའི་གི་ད་ད་ནང་ཡིན་ནས་རེད། གླ་ཕོགས་སྤྲད་དེ་དགེ་རྒན་ལ་མང་ང་སྤྲད་དམིགས་ཡུལ་དེ་ག་ནས་ད་ང་ཚོ་སྒྲུང་ག་སྒྲོག་ཅིག་ན་ས་ཆ་ཁོ་ར་མེད་པ་རྒྱུ་མཚན་དེ་ག་རེ་ལབ་ན་དགེ་རྒན་གཙོ་བོ་གལ་ཆེན་པོ་ཆགས་དུས་ཁོ་རང་ལ་ག་ཚོད་རྒྱབ་སྐྱོར་བྱེད་ཐུབ་ཐུབ་དང་རེད་བ། ཁོ་རང་གི་ད་ལས་གཞི་དེ་གཙོ་བོ་དགེ་རྒན་འགྲོ་ཤེས་ཀྱི་ཡོད་བ་འགྲོ་སྲིད་ཆེ་ནི་ཁོ་རང་ལ་ཡང་རེད་ད་འཛིན་གྲྭ་ནང་ལ་གཅིག་བསླབ་སྟངས་དེ་ཚོ་ལ་ཁྱད་པར་ཞུ་གི་འགྲོ་གི་ཡོད་ས་ཨ་ནི་དམིགས་བསལ་གི་ག་རེ་དོ་སྣང་སླེབས་སྲིད་ལབ་ན་སློབ་ཕྲུག་ཡིན་ནས་མང་ང་ཞིག་སླེབས་ཀྱི་འདུག།

ཚོགས་པ་གཞན་པ་ནང་བཞིན་གྱི་ད་ས་ལེ་ཧྭ་ག་ས་འགྲོ་བྱས་ལས་ཀ་བྱེད་ཀྱི་དེ་འདྲའི་ཅིག་ང་ཚོར་ཆ་རྐྱེན་ཡོད་མ་རེད། གང་ཡོད་པ་དེ་དུས་དྲག་པོ་བྱས་མི་ཉུང་ཉུང་བྱས་དེ་འདྲའི་འགྲོ་བྱས་ཡིན་གྱི་རེད།
ལགས་སོ། ད་ལྟ་ད་ཁྱེད་རང་གཞོན་སྐྱེས་ཆགས་བསྡད་ཀྱི་ཡོད་རེད། ཨ་ནི་ད་ལས་བྱེད་མང་ཆེ་ཆེ་གཞོན་སྐྱེས་ཆགས་ཀྱི་འདུག་ཁྱེད་རང་གི་བསམ་པས་ན་ཡང་གཞོན་སྐྱེས་ཚོའི་ངོས་ནས་ད་ང་རང་ཚོའི་སྤྱི་ཚོགས་ལ་ཅིག་ཞབས་འདེགས་སྒྲུབ་ཡ་རེད་དེ་ནང་བཞིན་གྱི་ཡང་དཔེར་ན་དང་དུ་བླངས་བྱས་དཔེར་ན་ཕྱག་ལས་གནང་ཡ་ད་སྤྱི་ཚོགས་ལ་ཚུར་ཅིག་ག་རེ་ལབ་དགོས་རེད་ད་ཞབས་འདེགས་ཞུ་ཡ་དེ།

དེ་འདྲའི་ལས་ཀ་ཅིག་མང་པོ་མཐོང་ཡོང་གི་འདུག་ད་ད་ང་ཚོ་དངོས་སུ་ཀ་ནས་ནས་ག་རེ་ལབ་དགོས་རེད་ཚོགས་པ་ནང་ལ་ཡར་ད་བག་མར་ཞབས་ཞུ་བྱེད་མཁན་མང་ཆེ་དབྱིན་ཇི་ད་རྒྱ་གར་རྐྱང་རྐྱང་ཡིན་རང་གི་རང་བོད་པའི་གི་གཞོན་སྐྱེས་ཚོ་དཔེ་ཉུང་ཉུང་སླེབས་ཀྱི་འདུག་དེ་ཡིན་དུས་ད་དེ་འདྲའི་གི་སྐབས་ལ་ཡར་དེ་སེམས་ནང་ལ་ག་རེ་ཚོར་རེད་ལབ་ན་ད་དེ་འདྲའི་གང་མང་མང་བྱུང་ཡོང་ཆོག་ཨ་བསམ་པའི་ཚོར་བ་དེ་མ་གཏོགས་ད་བོད་པའི་ཞུས་ནས་ཁག་པོ་འདུག་སྐབས་རེ་ང་ཚོས་གི་དང་བླངས་ཕེབས་རོགས་ཅིག་ད་དེང་སང་དྲ་རྒྱ་གི་བརྒྱུད་ལམ་ཐོག་ནས་མང་པོ་ལན་བཏང་རྒྱུ་དེ་ཕལ་ཆེར་ཉུང་ཉུང་ཕེབས་ཀྱི་འདུག་ར་ད་ཧ་ལམ་ཁག་པོ་རེད་ཤག།

ཨེ་དངུལ་ཡང་ཞེ་དྲག་མི་འདུག་བསམ་གྱི་མང་ཉུང་ངས་འདི་འདྲའི་གནས་སྟངས་ཆགས་ཡོད་འདུག་ད་དེ་ཡིན་དུས་སྤྱི་ཚོགས་ནང་ལ་ཡར་ད་ག་རེ་ལབ་དགོས་རེད་གཞོན་སྐྱེས་མང་པོ་ཅིག་གིས་བོད་པའི་སྤྱི་ཚོགས་རང་ལ་ཡང་ཞབས་འདེགས་ཞུ་རྒྱུའི་ལྷག་བསམ་འདི་ཡོད་པ་ཡིན་ན། བསྟན་མ་ཐུབ་པ་ཡིན་ན་ཡང་ན་སྟོན་ས་མ་རག་པ་ཡིན་ན་གང་ལྟར་ཅིག་འདི་བར་ལ་ཡང་འབྲེལ་ལམ་ཐག་རིང་པོ་ཞིག་ཆགས་བྱས་རྗེས་དྭང་བླངས་བསྟན་ཡོད་མུས་ཀྱི་འདི་འདྲས་ཀྱི་གནས་སྟངས་དངོས་ཡོད་ཅིག་མཐོང་ཡོང་གི་འདུག་གི་ལ་ད་དེ་འདྲའི་འགྲོ་བྱེད།
ལགས་སོ་ད་ངས་དྲི་བ་མཐའ་མ་དེ་ཡིན་ད་ཁྱེད་རང་གིས་དཔེར་ན་ལོ་གཉིས་ཀྱི་ལོ་གཉིས་པའི་ནང་དུ་ཅིག་ད་ལྟ་ཚོགས་པ་ལ་ཞབས་ཕྱི་ཞུས་ཡོད་རེད་དེ་དང་བླངས་ཐོག་ནས་ཞབས་ཕྱི་ཞུ་གི་ཡོད་དུས་ཙམ་པ་ཁྱེད་རང་གིས་ཅིག་བསམ་བློ་ཞིག་བཏང་པ་ཡིན་ན་ད་རང་གི་སྤྱི་ཚོགས་ནང་ལོགས་ལ་ད་དངོས་གནས་ཅིག་ག་རེ་ལབ་དགོས་རེད། སློབ་སྦྱོང་བྱ་ཡག་གི་ཁོར་ཡུག་རེད་དེ་ནང་བཞིན་གྱི་ཡང་ཅིག་ག་ད་མི་རིགས་ཀྱི་འཐབ་རྩོད་ལ་དགོས་པའི་གི་ད་ཅིག་བོད་དོན་གོ་རྟོགས་སྤེལ་ས་དེ་འདྲས་ད་རྡ་རམ་ས་ལ་ལ་ད་ཁ་ཤས་ཡོད་རེད་དེ་ད་ཡིན་པས་ན་དང་ཐོག་ད་ཅིག་བོད་མི་ཚོའི་ངོས་ནས་འགན་འཁྱེར་ཅིག་དེ་ལས་མང་བ་སྤེལ་དགོས་ཀྱི་ད་ཅིག། འདི་ཐོག་ལ་ཁྱེད་རང་བསམ་ཚུལ་ག་འདྲ་ཡོད་ན།
ད་ང་ང་རང་ལ་འདྲ་པོ་ཞིག་ན་ཕྱི་ན་ནས་ཉི་མ་སློབ་གྲྭའི་སྐབས་དེ་བ་ནས་ད་ཅིག་དང་བླངས་བྱེད་ཡག་ལ་སོགས་པ་དེ་འདྲས་ཀྱི་མང་པོ་ཞིག་བྱས་ཡོད་རེད་བ་ཞུས་ན་ཡིན་ནའི་རེད་བུད་མེད་ལྷན་ཚོགས་དེ་ནང་བཞིན་སློབ་ཕྲུག་རང་དབང་ཚོགས་པ་ད་ཐ་ན་ཏྲེ་བོ་སྐྱིད་སྡུག་ཡང་རེད་ལ་དེ་འདྲས་བྱས་ནས་དང་བླངས་བྱས་བྱས་ཚོགས་པ་དེ་མང་པོ་ཞིག་ག་རེ་ལས་སོང་ལབ་ན་ཅིག་བྱིས་གཉིས

ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་དེ་བཞིན་གཡང་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།